ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་གཉིས་རེས་གཟའ་ཟླ་བའི་ལས་རིམ་འདི་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་གནས་ཚུལ་ནོར་འཁྲུལ་ཁྱབ་སྤེལ་བྱས་ཏེ་འཛམ་གླིང་མི་མང་ལམ་ནོར་དུ་འཁྲིད་པའི་བྱ་སྤྱོད་ལ་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གིས་སྐྱོན་བརྗོད་སྙན་ཐོ་ཞིག་འདོན་སྤེལ་གནང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང།

བཅར་འདྲིའི་ལེ་ཚན་ནང་ཨ་མི་རི་ཀའི་ཧར་བར་མཐོ་སློབ་ནང་བོད་ཀྱི་རིག་གཞུང་མཐུན་ཚོགས་ཞེས་པ་ཞིག་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་དང་པོའི་ནང་འགོ་འཛུགས་གནང་ཡོད་པ་དང་ད་ལོའི་ཟླ་བ་བརྒྱད་པའི་ནང་ཧར་བར་སློབ་གྲྭ་ཆེན་མོས་མཐུན་ཚོགས་དེར་རོགས་སྐྱོར་གྱི་དངུལ་འབབ་གནང་ནས་བཞུགས་སྒར་རྡ་རམ་ས་ལར་བོད་ཀྱི་རིག་གཞུང་སྟེང་སློབ་སྦྱོང་བྱེད་རྒྱུའི་གོ་སྐབས་གནང་ཡོད་པར་བརྟེན་བོད་ཀྱི་རིག་གཞུང་མཐུན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་ཟླ་གྲགས་ལགས་ངོ་སྤྲོད་ཞུས་པ་དང་ཆབས་ཅིག་བོད་ཀྱི་རིག་གཞུང་མཐུན་ཚོགས་འགོ་འཛུགས་གནང་བའི་དམིགས་ཡུལ་དང་བོད་མིའི་ངོ་བོ་མི་ཉམས་རྒྱུན་འཛིན་བྱེད་རྒྱུ་སོགས་ཀྱི་ཐད་ལ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་དཔྱད་བརྗོད་གླེང་སྟེགས་ལེ་ཚན་ནང། ཕྱི་ཟླ་བཅུ་པའི་ཚེས་གཉིས་ཉིན་རྒྱ་གར་གྱི་མེས་པོ་དམ་པ་གྷན་དྷིའི་འཁྲུངས་སྐར་འཁེལ་ཞིང་ཁོང་གི་འཚེ་མེད་ཞི་བའི་ཐོག་ནས་རྒྱ་གར་རང་བཙན་འཐབ་རྩོད་ཀྱི་སྐུ་ཚེ་ཧྲིལ་པོ་སྐུ་ལས་བསྐྱོན་པའི་ཆེ་བསྟོད་ཆེད་ཉིན་མོ་དེར་རྒྱལ་སྤྱིའི་འཚེ་བ་མེད་པའི་ཉིན་མོ་ཞེས་སྲུང་བརྩི་ཞུ་བཞིན་ཡོད་ཅིང་མེས་པོ་དམ་པ་གྷན་དྷིའི་མཛད་རྣམ་དང་ལྟ་གྲུབ་དེ་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་ཡི་རང་དང་གཅེས་འཛིན་གནང་གི་ཡོད་པར་བརྟེན

དེ་ནས་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གིས་གཟའ་འཁོར་དེའི་ནང་རྒྱ་ནག་གཞུང་གི་ཐོག་ལ་སྐྱོན་བརྗོད་སྙན་ཐོ་བཏོན་པ་དེའི་ནང་རྒྱ་ནག་གཞུང་གིས་ནོར་འཁྲུལ་གྱི་གནས་ཚུལ་ཁྱབ་སྤེལ་བྱེད་ཐབས་བྱས་ཏེ་གནས་ཚུལ་རྣམས་རྒྱ་ནག་གཞུང་གིས་སྟངས་འཛིན་བྱེད་ཐབས་བྱེད་པའི་བྱ་སྤྱོད་ནས་བཟོས་པའི་ནོར་འཁྲུལ་གྱི་དྲིལ་བསྒྲགས་བྱེད་པ་མ་ཟད་ནོར་འཁྲུལ་གྱི་གནས་ཚུལ་ཁྱབ་སྤེལ་བྱེད་པ་དེ་ཡིས་རྒྱ་ནག་གཞུང་གིས་འཕྲུལ་རིག་དང་དྲིལ་བསྒྲགས་དྲ་རྒྱ་སོགས་ཀྱི་ཐོག་ནས་རྒྱ་ནག་རྒྱལ་ནང་དང་འཛམ་གླིང་ནང་གི་མང་ཚོགས་རྣམས་རྒྱ་ནག་གཞུང་གི་སྟངས་འཛིན་འོག་ཏུ་བཅུག་ཐབས་བྱེད་པའི་བྱ་སྤྱོད་སྤེལ་གྱི་ཡོད་པའི་སྐྱོན་བརྗོད་གནང་ཡོད་པ་རེད་འདུག། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་སྙན་ཐོ་དེ་ནི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་བརྒྱད་རེས་གཟའ་ཕུར་བུའི་ཉིན Global Engagement Center ཞེས་པས་འགྲེམས་སྤེལ་གནང་ཡོད་པ་དང། ད་དུང་དེའི་ནང་རྒྱ་ནག་གཞུང་གིས་ཕྱི་རྒྱལ་གྱི་གནས་ཚུལ་རྣམས་རྫུན་མ་བཟོ་ཐབས་ཀྱི་ཐོག་ལ་ལོ་རེར་ཨ་སྒོར་ཐེར་འབུམ་གྱི་འགྲོ་གྲོན་གཏོང་གི་ཡོད་པའི་སྐོར་གསུངས་པ་དང་ཆབས་ཅིག་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས། གནས་ཚུལ་ནོར་འཁྲུལ་ཁྱབ་སྤེལ་གཏོང་ཐབས་ཐད་འབད་བརྩོན་ལྷོད་མེད་བྱེད་པ་དེ་ཡིས་རྒྱལ་སྤྱིའི་གནས་ཚུལ་གྱི་ཁོར་ཡུག་བསྒྱུར་བཅོས་གཏོང་ཐབས་བྱེད་ཀྱི་ཡོད་པའི་བྱ་སྤྱོད་ལ་ཉེན་བརྡ་བཏང་བ་མ་ཟད་རྒྱ་ནག་གཞུང་ནི་དམག་དོན་གྱི་འགྲན་རྩོད་བྱེད་མཁན་གཙོ་བོ་དང་འགྲོ་བ་མིའི་རྣམ་དཔྱོད་རྐུ་འཁྱེར་བྱེད་མཁན་རྒྱལ་སྤྱིའི་གནས་ཚུལ་ནོར་འཁྲུལ་ཁྱབ་སྤེལ་བྱེད་མཁན་གཙོ་བོའི་ཁ་གཏད་ཡིན་པའི་ཨ་མི་རི་ཀའི་བློ་འཚབ་རྣམས་གསལ་སྟོན་གནང་ཡོད་པ་རེད། ད་དུང་སྙན་ཐོ་དེའི་ནང་རྒྱ་ནག་གཞུང་གིས་ཤིང་ཅང་ནང་དུ་འགྲོ་བ་མིའི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བའི་བྱ་སྤྱོད་དཔེ་མཚོན་དུ་བགྲངས་ཏེ་སྐྱོན་བརྗོད་གནང་ཡོད་པར་བརྟེན་རྒྱ་ནག་ཕྱི་སྲིད་ལྷན་ཁང་གིས་དེར་དགག་ལན་སྤེལ་ཏེ་ཨ་མི་རི་ཀ་ནི་མཐའ་གཅིག་ཏུ་རྫུན་གཏམ་ཤོད་མཁན་གྱི་རྒྱལ་ཁབ་ཞིག་རེད་ཟེར་བཤད་ཡོད་པ་རེད་འདུག་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར། རྒྱ་ནག་གཞུང་གི་རྒྱབ་སྐྱོར་ལ་བརྟེན་ནས་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ནང་ནས་ཨིན་རྡོ་ནི་ཤི་ཡའི་གཞུང་གིས་ཐེངས་དང་པོ་མགྱོགས་ཚད་མྱུར་བའི་རི་ལིའི་འགྲིམ་འགྲུལ་འགོ་འཛུགས་བྱས་ཡོད་པ་རེད་འདུག། དེ་ཡང་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ནང་ནས་ཨིན་རྡོ་ནི་ཤི་ཡའི་རྒྱལ་ཁབ་ཀྱིས་ཕྱི་ཟླ་བཅུ་པའི་ཚེས་གཉིས་ཉིན་མགྱོགས་ཚད་མྱུར་བའི་རི་ལི་ཐེངས་དང་པོ་འགོ་འཛུགས་བྱས་ཡོད་པ་དེར་རྒྱ་ནག་གཞུང་གིས་རྒྱབ་སྐྱོར་བྱས་པའི་ཨ་སྒོར་ས་ཡ་ཐེར་འབུམ་མང་པོ་ཐོབ་པའི་ལས་གཞི་ཞིག་ཡིན་ཞིང། ཨིན་རྡོ་ནི་ཤི་ཡའི་སྲིད་འཛིན་ཇོ་ཀོ་ཝི་དོ་དོ་ཡིས་དེ་ནི་ཁོང་གི་རྒྱལ་ཁབ་དེང་རབས་ཅན་དུ་འགྱུར་བའི་མཚོན་རྟགས་ཤིག་ཡིན་པའི་བསྔགས་བརྗོད་བྱས་ཡོད་པ་རེད། ཆུ་ཚོད་རེར་ཀི་ལོ་མི་ཊར་སུམ་བརྒྱ་ལྔ་བཅུ་ཡི་བསྐྱོད་ཐུབ་མཁན་གྱི་ཧ་ཅང་གི་མགྱོགས་ཚད་མྱུར་བའི་རི་ལི་དེ་ཡིས་ཨིན་རྡོ་ནི་ཤི་ཡའི་རྒྱལ་ས་ཇཱ་ཀཱ་ཏཱ་ནས་སྦན་ཏུང་བར་ཀི་ལོ་མི་ཊར་བརྒྱ་དང་བཞི་བཅུ་ཡོད་པ་དེར་དེ་སྔོན་ཡིན་ན་རྒྱུན་ལྡན་རི་ལིའི་ནང་ཆུ་ཚོད་གསུམ་འགྲིམ་འགྲུལ་བྱེད་དགོས་པ་དེ་ད་ཆ་སྐར་མ་བཞི་བཅུ་ཞེ་ལྔའི་ནང་འབྱོར་ཐུབ་ཀྱི་ཡོད་པ་དང། དེ་ནི་ཨིན་རྡོ་ནི་ཤི་ཡའི་རྒྱལ་ཁབ་ཀྱི་སྤྱི་དམངས་ཀྱི་འགྲིམ་འགྲུལ་སྡེ་ཚན་དེང་རབས་ཅན་དུ་བསྒྱུར་བའི་མཚོན་རྟགས་ཤིག་ཡིན་ལ་དེ་ནི་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ནང་ནས་ཧ་ཅང་གི་མགྱོགས་ཚད་མྱུར་བའི་རི་ལིའི་འགྲིམ་འགྲུལ་འགོ་འཛུགས་བྱེད་མཁན་ཐེངས་དང་པོ་ཡིན་པའི་སྐོར། ཨིན་རྡོ་ནི་ཤི་ཡའི་སྲིད་འཛིན་ནས་རྒྱལ་ས་ཇཱ་ཀ་ཏཱ་ཡི་དབུས་ཀྱི་རི་ལིའི་བབས་ཚུགས་སུ་མགྱོགས་ཚད་མྱུར་བའི་རི་ལི་འགོ་འཛུགས་ཀྱི་མཛད་སྒོའི་ཐོག་གསུངས་ཡོད་པ་རེད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར། འདི་ལོའི་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འདས་པའི་ཟླ་བ་དགུའི་ནང་བལ་ཡུལ་དུ་ཕྱི་རྒྱལ་ཡུལ་སྐོར་སྤྲོ་འཆམ་དུ་ཡོང་མཁན་འབུམ་བདུན་བྱུང་ཡོད་པ་རེད་འདུག་དེ་ཡང་བལ་ཡུལ་གྱི་ཡུལ་སྐོར་ལྷན་ཚོགས་ནས་བལ་ཡུལ་གྱི་ཕྱི་མི་གཞིས་སྤོའི་ལས་ཁུངས་ཀྱི་དཔྱད་གཞིའི་གྲངས་ཐོ་ནས་ལུང་འདྲེན་བྱས་དོན་ལ་འདི་ལོའི་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པ་བར་ལ་བལ་ཡུལ་དུ་ཕྱི་རྒྱལ་ཡུལ་སྐོར་སྤྲོ་འཆམ་པ་མི་གྲངས་འབུམ་བདུན་ཙམ་མཁའ་ལམ་བརྒྱུད་ནས་སླེབས་ཡོད་པའི་སྐོར་གསུངས་ཡོད་པ་དང་དེའི་ནང་ནས་ཕྱི་ཟླ་དགུ་པ་ཁོ་ནར། བལ་ཡུལ་དུ་ཡུལ་སྐོར་བ་ཁྲི་དགུ་ལྷག་སླེབས་ཡོད་པ་དེ་ནི་ན་ནིང་གི་ཕྱི་ཟླ་དགུ་པའི་དུས་ཚོད་ནང་ཡུལ་སྐོར་བ་ཁྲི་ལྔ་ལྷག་ཙམ་ལས་སླེབས་མེད་པ་དང་བསྡུར་ན་འདི་ལོའི་ཕྱི་ཟླ་དགུ་པ་ནི་ཡུལ་སྐོར་བའི་གྲངས་ཀ་ཧ་ཅང་མང་དུ་ཕྱིན་ཡོད་པའི་སྐོར་བཀོད་འདུག་ཕྱི་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་ཆོས་ཉམས་སུ་ལེན་པ་གཙོ་བོ་ཀུན་སློང་ཡང་དག་པ་ཞིག་དགོས་གལ་ཆེ་བའི་སྐོར་བཀའ་སློབ་གནང་པའི་གནས་ཚུལ་འདི་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་དེ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་གཉིས་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་དགའ་ལྡན་ཁྲི་པ་བརྒྱ་དང་བཞི་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་ཐའེ་ཝན་གྱི་དད་ལྡན་ཆོས་ཞུ་བ་གཙོ་བོར་གྱུར་བའི་རྒྱ་རིགས་ཆོས་ཞུ་བ་རྣམས་ལ་ལམ་རིམ་བསྡུས་དོན་གྱི་ཆོས་འབྲེལ་གནང་བའི་སྐབས། ལམ་རིམ་བསྡུས་དོན་ནི་རྒྱན་འཇུག་གཉིས་ཀྱི་སྙིང་པོ་བསྡུས་ཏེ་ཉམས་སུ་ལེན་བདེ་བ་དང་ཚིག་ཉུང་ཞིང་དོན་ཟབ་པ་ཧ་ཅང་གི་ཕན་ཐོགས་ཡོད་པར་གསུངས་ཤིང་ཆོས་ཉམས་ལེན་ཡོང་བར་གཙོ་བོ་ཀུན་སློང་ཡང་དག་པ་ཞིག་དགོས་གལ་ཆེ་བའི་སྐོར་བཀའ་གནང་སོང།
དགེ་བའི་བྱ་བ་གང་དང་གང་འདྲ་ཞིག་བྱེད་ཀྱི་ཡིན་ན་ཡང་ཐོག་མར་ཀུན་སློང་བཅོས་ཡག་ཅིག་དང་ཐོག་མ་ཨ་ནེ་དགེ་བ་གང་བྱས་པ་དེ་དགེ་རྩ་ཨ་ནེ་རྫོགས་བྱང་དུ་བསྔོ་བ་དེ་ཨ་དེ་གཉིས་པོ་དེ་གལ་ཆེ་བ་ཡིན་པ་རེད། རེད་བ། འོ་དེ་ཡིན་ཙང་ད་ཐོག་མར་ཀུན་སློང་ཡག་པོ་ཞིག་དགོས་དགོས་བ་ཡིན་པ་རེད། རེད་བ། དགེ་བའི་བྱ་བ་ལ་འགྲོ་དང་མ་འགྲོ་ཟེར་བ་དེ་ཀུན་སློང་གི་རེད་བ། དགེ་བའི་བྱ་བ་ཆོས་ཉན་དགོས་བྱས་ཀྱང་ཨ་ནི་ཀུན་སློང་ཡག་པོ་ཞིག་མེད་ན་ཨ་ནི་ཆོས་སུ་འགྲོ་དགོས་བ་མ་རེད། ཡིན་ཙང་ཐོག་མར་ཀུན་སློང་ཡག་པོ་ཞིག་དགོས་བ་ཡིན་པ་དེ་འདྲ་ཅིག་ཡིན་པ་རེད།
ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་ཀྱི་ལམ་ཉམས་སུ་ལེན་དགོས་པ་དང། ཐོབ་བྱེད་ཀྱི་ལམ་ཉམས་སུ་ལེན་པ་ལ་ཐོག་མར་ཤེས་དགོས་པ་དང་དེ་ནི་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་རིམ་བཞིན་སྔོན་དུ་འགྲོ་དགོས་པར་གསུངས་གནང་སོང།
བྱང་ཆུབ་ལམ་གྱི་རིམ་པའི་བརྗོད་བྱ་ཐམས་ཅད་མ་ཚང་བ་མེད་པ་ཉམས་མགུར་གྱི་ཚུལ་དུ་བསྡུས་བ་གྱིས་ཨ་ནི་ལམ་རིམ་ཉམས་མགུར་གྱི་ཨ་ནི་བཀའ་ལུང་མདོར་བསྡུས་ཚངས་སྲས་ཉན་པའི་ཨ་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་ན་རིམ་པ་བཞིན་དུ་ས་བཏགས་ཏེ་གསལ་བར་བྱས་པ་རྣམས་ལ། ཡང་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་མུ་མཐུད་བཀའ་ཆོས་སྩལ་བའི་ནང། དལ་འབྱོར་མི་ལུས་ཐོབ་པ་ཤིན་ཏུ་དཀའ་བ་མ་ཟད་མི་ལུས་རིན་ཆེན་འདི་ནི་ཡིད་བཞིན་ནོར་བུ་ལས་ཀྱང་ལྷག། འོན་ཀྱང་ཧ་ཅང་གི་འཇིག་སླ་བ་ཡོད་པར་བརྟེན་རྟག་ཏུ་དགེ་བའི་ལས་ལ་བརྩོན་དགོས་གལ་ཆེ་བ་དང། འཆི་བའི་རྗེས་སུ་སླར་ཡང་དལ་འབྱོར་མི་ལུས་རིན་ཆེན་ཐོབ་དགོས་ན་ད་ལྟ་ནས་ཚུལ་ཁྲིམས་རྣམ་པར་དག་པ་སྲུང་དགོས་གལ་ཆེ་ཞེས་བཀའ་གནང་སོང།
བདེ་འགྲོའི་ལུས་རྟེན་བཟང་པོ་བ་ཅིག་ཐོབ་པ་ལ་ཡང་ཚུལ་ཁྲིམས་རྣམ་པར་དག་པ་སྲུང་དགོས་བ་རེད།

རྒྱུ་མེད་ན་འབྲས་བུ་ཨ་ནེ་བདེ་འགྲོའི་རྟེན་ཐོབ་པ་ཡོང་ཀྱང་བྱེད་ཀྱི་མ་རེད་བ། གཞི་རྩའི་ཆ་ནས་ཐེངས་འདིའི་བཀའ་ཆོས་དེ་བཞིན་ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསོལ་འདེབས་ཞུས་པ་བཞིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆོས་འབྲེལ་སྩལ་གཏན་འཁེལ་ཡོད་ཀྱང་འདི་ཚེས་གཅིག་ཉིན་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གིས་གསལ་བསྒྲགས་བསྐྱངས་པའི་ནང་མགོན་པོ་གང་ཉིད་མཆོག་ནས་མགུལ་ཆམ་བཞེས་པར་བརྟེན་སྐུ་ཡི་བླ་སྨན་པ་རྣམས་དང་འབྲེལ་ཡོད་ལས་ཀྱི་སྣེ་མོ་བ་ཚོས་སྐུ་ངལ་གསོ་གལ་ཆེ་བའི་དགོངས་འཆར་དང་གསོལ་འདེབས་ཞུས་པ་ལྟར་བཀའ་བཞེས་བཟང་པོ་ཐོབ་པར་བརྟེན

ངས་མགྱོགས་མྱུར་གང་ཉིད་མཆོག་གི་སྐུ་ཡི་འཕྲོད་བཞེས་གསལ་ཐང་ཡོང་སྟེ་གསེར་ཞལ་དངོས་སུ་མཇལ་རྒྱུ་དང་སྐུ་ཚེ་ཡུན་རིང་བརྟན་པའི་སྨོན་འདུན་ཞུ་རྒྱུ་ཡིན་ཞེས་གསུངས་བྱུང། ཡང་ཐའེ་ཝན་ནས་ཡིན་པའི་ཆོས་ཞུ་བ་སུའུ་འཇུག་ལགས་ཀྱིས། I'm very glad to be here. ང་འདིར་དངོས་སུ་བཅར་ཐུབ་པར་ཧ་ཅང་གི་དགའ་ཚོར་བྱུང། ད་རེས་གནས་རྩ་ཆེན་པོ་འདིར་དགའ་ལྡན་ཁྲི་རིན་པོ་ཆེའི་དྲུང་ནས་བཀའ་ཆོས་ཞུ་རྒྱུ་བྱུང་བ་ནི་སངས་རྒྱས་དངོས་ཀྱི་གསུང་བྱོན་པ་ལྟ་བུའི་མྱོང་ཚོར་བྱུང་ཞེས། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས།
ཕྱི་ཟླ་བཅུ་པའི་ཚེས་གཅིག་ཉིན་མོ་དེ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་བཙུགས་པའི་ཉིན་མོ་དང་སྟབས་བསྟུན་ནས་ཁེ་ན་ཌའི Toronto ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ནས་དབུ་ཁྲིད་ནས་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་བོད་མི་དང་ཡུ་གུར་ཐེ་ཝན་སོགས་ཀྱིས་ངོ་རྒོལ་ལས་འགུལ་སྤེལ་ཡོད་པའི་སྐོར་ཨུ་རྒྱན་ལགས་ཀྱིས་བཏང་གནང་པའི་གནས་ཚུལ་དེ་སྙན་སྒྲོན་ཞུ། འདི་ཚེས་གཅིག་རྒྱ་ནག་དམར་ཤོག་ཚོགས་པའི་ཉིན་མོ་དང་སྟབས་བསྟུན་ནས་ས་གནས་གཞོན་ནུ་ལྷན་ཚོགས་ཀྱི་གཙོ་འགན་འོག་སང་ཇོར་ཇི་རུ་གནས་པའི་རྒྱ་གཞུང་གི་དོན་གཅོད་ལས་ཁུངས་མདུན་བོད་མི་དང་ཤར་ཏུ་ཀི་སི་ཐན་ཧོང་ཀོང་རྒྱ་རིགས་དམངས་གཙོ་དོན་གཉེར་བ་དེ་བཞིན་ཝིཏ་ནམ་མི་མང་བཅས་ཁྱོན་མི་གྲངས་སུམ་བརྒྱ་ལྷག་ཙམ་ཞིག་ལྷན་ཞུགས་གནང་ནས་རྒྱ་གཞུང་གི་སྲིད་བྱུས་དང་བཙན་འཛུལ་བྱས་པར་ངོ་རྒོལ་སྐད་འབོད་གནང་སོང།

Release the political prisoners now! རྒྱ་གཞུང་གི་རྒྱལ་སྟོན་ཉིན་མོར་གྲོས་ཚོགས་གོང་མའི་འཐུས་མི་ཟུར་པ་སྐུ་ཞབས་ཀོན་སིག་ལོ་ཌི་ནི་ནོ་ལགས་ནས་ཁོང་གི་སྐུ་གཟུགས་བདེ་མིན་ལ་མ་ལྟོས་པར་རྒྱ་གཞུང་ནས་བོད་པའི་ས་ཆ་འཕྲོག་པ་ཙམ་མ་ཡིན་པར་བོད་མི་རྣམས་ལ་མནར་གཅོད་དང་གདུག་རྩུབ་གཏོང་མུས་ཡིན་པར་ཁོང་ནས་མུ་མཐུད་ནས་དྲང་བདེན་ལ་རྒྱབ་སྐྱོར་གནང་རྒྱུ་ཡིན་པའི་སྐོར་ལ་གཏམ་བཤད་དང་མི་རིགས་ཁག་གི་གཞོན་སྐྱེས་ཚོས་སེམས་ཤུགས་མ་ཆག་པར་མུ་མཐུད་འགན་ཁུར་གནང་དགོས་པ།

གཏོང་ཐབས་སླད་གཏན་འཇགས་སློབ་གྲྭའི་ནང་བུ་ཕྲུག་སློབ་མ་ས་ཡ་གཅིག་ལྷག་ཙམ་ཞིག་བཀག་ཉར་བྱེད་བཞིན་པའི་གནས་སྟངས་དང་ཤར་ཏུ་ཀི་སི་ཐན་གྱི་མི་རིགས་ས་ཡ་ཁ་ཤས་བཀག་ཉར་ཁང་དུ་བཅུག་བཞིན་ཡོད་པ་ཧོང་ཀོང་ནང་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་ལག་བསྟར་བྱས་ནས་ཧོང་ཀོང་མི་རིགས་ཀྱི་རང་དབང་འཕྲོག་པ་ལྷོ་སོག་མི་རིགས་ཀྱི་རིག་གཞུང་དང་སྐད་ཡིག་གི་རང་དབང་འཕྲོག་པ་ཝི་ཏི་ནམ་དང་ཐའེ་ཝན་དེ་མིན། རྒྱ་ནག་ནང་དམངས་གཙོ་རང་དབང་དགོས་པའི་གནས་སྟངས་ཁག་ལ་འབྲེལ་ཡོད་ཚོགས་པ་ཁག་གི་འགན་ཁུར་བ་རྣམས་ནས་གཏམ་བཤད་གནང་བ་སོགས་བྱུང་སོང། དེ་མིན་མཉམ་རུབ་ཀྱི་ལས་འགུལ་འདི་བརྒྱུད་ནས་རྒྱ་ནག་དམར་ཤོག་གཞུང་ལ་མི་རིགས་མང་པོ་ཞིག་གི་རང་དབང་དང་ཚེ་སྲོག་འཕྲོག་དང་འཕྲོག་བཞིན་པར་ངོ་རྒོལ་དང་ཁེ་ན་ཏའི་གཞུང་དང་རྒྱལ་སྤྱིའི་ཁྱོན་ཡོངས་ནས་རྒྱབ་སྐྱོར་གནང་དགོས་པའི་རེ་འབོད་དང། གོ་རྟོགས་ཡོང་སླད་དུ་དམིགས་ནས་ལས་འགུལ་དེ་བཞིན་སྤེལ་བ་ཞིག་རེད་འདུག་སྐད་འབོད་ཀྱི་ལས་འགུལ་ནང་ལྷན་ཞུགས་གནང་མཁན་ཤར་ཏུར་ཀི་སི་ཐན་གྱི་མི་རིགས་དང་ས་གནས་བོད་མིའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ལྔ་ཡི་དེ་བཞིན་ཧོང་ཀོང་ཝིཏ་ནམ་རྒྱ་རིགས་མི་མང་འདུ་འཛོམས་ཀྱི་ཚོགས་པ་དང་དམངས་གཙོ་དོན་གཉེར་བ་བཅས་ཐུན་མོང་གིས་རྒྱ་ནག་དམར་ཤོག་གཞུང་ལོ་ངོ་བདུན་ཅུ་དོན་བཞི་འཁོར་བའི་དུས་དྲན་སྲུང་བརྩི། བྱས་པ་དང་སྟབས་བསྟུན་གྲངས་ཉུང་མི་རིགས་མང་པོ་ཞིག་མཉམ་ཞུགས་ཀྱིས་རྒྱ་གཞུང་གི་དོན་གཅོད་ལས་ཁུངས་མདུན་སྐད་འབོད་གནང་བཞིན་ཡོད་པ་ཀྲོན་ཀྲོའུ་ས་གནས་གཞོན་ནུ་ལྷན་ཚོགས་ཚོགས་གཙོ་ས་ནི་བསོད་ནམས་ལགས་ནས་ངོ་སྤྲོད་གནང་བྱུང།
ནང་མི་རྣམས་ནི་མི་འདའི་བུ་གཅིག་ཡིན་ཁྱིམ་གྱི་ཀུ་ཤུ་རྫུ་བོ་ལ་ནི་སྐད་ཆ་འདྲ་བོ་ཞིག་བཟོ་ཨ་ལྟ་དེའི་སྐད་ཆ་དངོས་གནས་ནི་རྫུན་མ་ཡིན་ན་འོང་དེ་འདྲ་བོ་འདུག་ད་ནངས་ང་ཚོ System ཨིན་འདྲ་བཟོ་བ་ཡིན་ན་ནང་མི་རྣམས་ནི་མི་འདའི་མི་གཅིག་ཡིན་ཁྱིམ་གྱི་སྐད་འབོད་འདྲ་བོ་ལ་ན་ཚགས་ཚུད་གང་འདྲ་བྱས་ཀྱི་རེད་སུ་འཛམ་ཙམ་འཚོ་བ་ཨིན་འདྲ་བོ་ཞིག་གླེང་གི་འདུག། ད་དུང་རྒྱ་ནག་དམར་ཤོག་རྒྱལ་ས་ཨོ་ཏ་ཝ་ནས་ཀྲོན་ཀྲོའུ་སང་ཇོར་ཇི་རུ་ཡོད་པའི་རྒྱ་ནག་གི་གཞུང་ཚབ། དོན་གཅོད་ལས་ཁུངས་མདུན་བར་འདི་ཚེས་གཉིས་ནས་དགུ་བར་བོད་དོན་ཆེད་རྒྱང་རྒྱུགས་ལས་འགུལ་དབུ་འཛུགས་གནང་རྒྱུ་ཡིན་པ་རེད་འདུག་ཁེ་ན་དཱའི་གྲོང་ཁྱེར་ཀྲོ་རོན་ཀྲོ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུས།
དབུས་བོད་མིའི་སྒྲིག་འཛུགས་ཀྱིས་བདག་ཉིད་ཆེན་པོ་གྷན་དྷི་མཆོག་གི་འཁྲུངས་སྐར་སྲུང་བརྩི་དང་འབྲེལ་བདག་ཉིད་ཆེན་པོ་མ་ཧཱཏ་མ་གྷན་དྷིའི་འཚེ་བ་མེད་པའི་ལམ་ནས་རྒྱ་གར་རང་བཙན་ཐོབ་པའི་བོད་མི་ཚོར་ཡང་ནམ་ཞིག་བདེན་མཐའ་གསལ་རྒྱུ་ངེས་པའི་སྐོར་ལ་སྲིད་ཚབ་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་ལགས་ཀྱིས་འགྲེལ་བརྗོད་གནང་པའི་སྐོར་བློ་དཔེ་ལགས་ཀྱིས་བཏང་གནང་པའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱིས་བདག་ཉིད་ཆེན་པོ་གྷན་དྷི་མཆོག་གི་འཁྲུངས་སྐར་སྲུང་བརྩི་དང་འབྲེལ། བདག་ཉིད་ཆེན་པོ་གྷན་དྷིའི་འཚེ་བ་མེད་པའི་ལམ་ནས་རྒྱ་གར་རང་བཙན་ཐོབ་ཡོད་པས། བོད་མི་ཚོར་ཡང་ནམ་ཞིག་བདེན་མཐའ་གསལ་རྒྱུར་ངེས་པ། སྲིད་ཚབ་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་ལགས་ནས་འགྲེལ་བརྗོད་གནང་གི་འདུག། འཛམ་གླིང་སྤྱི་ལ་ཆབ་སྲིད་ཀྱི་འཐབ་རྩོད་ནང་འཚེ་བ་མེད་པ་གི་ཐབས་ལམ་ཉམས་ལེན་གྱིས། བདེན་པ་ཁུངས་སྐྱེལ་གནང་མཁན་སྔ་ཤོས་ཀྱི་གྲས་སུ་ཡོད་པ་རྒྱ་གར་གྱི་མེས་པོ་དམ་པ་གྷན་དྷི་མཆོག་གི་འཁྲུངས་སྐར་ལོ་རེ་བཞིན་རྒྱ་གར་གཞུང་མང་གིས་སྲུང་བརྩི་གནང་སྲོལ་ཡོད་པ་ལྟར། འདི་ལོ་ཡང་སྤྱི་ཟླ་བཅུ་པ་གི་ཚེས་པ་གཉིས་ཀྱི་ཉི་མ་བདག་ཉིད་ཆེན་པོ་ཁོང་གི་འཁྲུངས་སྐར་གྱི་ཉིན་མོར། ཆར་ཅན་བཞིན་བོད་མིའི་སྒྲིག་འཛུགས་ཀྱིས་ཀྱང་མང་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་གངས་སྐྱིད་དུ་མཆོད་རྟེན་མདུན་ཐང་དུ་འཛོམས་ཏེ། བདག་ཉིད་ཆེན་པོ་གྷན་དྷི་མཆོག་གི་སྐུ་པར་ལ་གུས་འདུད་དང་མེ་ཏོག་གི་མཆོད་པ་འབུལ་བ་སོགས་གནང་ཡོད་ཅིང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་ལགས་ནས། བོད་ནང་གི་བོད་མི་ཚོ་གི་སེམས་ཤུགས་གནས་བསྡད་པ་དེ་ཧ་ཅང་གནད་འགག་ཆེན་པོ་དང། བདེན་པ་ལ་ཏན་ཏན་རྒྱལ་ཁ་ཐོབ་ངེས་པ་ཡིན་པ་སྟེ། བདག་ཉིད་ཆེན་པོ་གྷན་དྷིའི་འཚེ་བ་མེད་པ་གི་ལམ་ནས་རྒྱ་གར་རང་བཙན་ཐོབ་ཡོད་པས་བོད་མི་ཚོར་ཡང་ནམ་ཞིག་བདེན་མཐའ་གསལ་རྒྱུར་ངེས་པ་སོགས་འགྲེལ་བརྗོད་གནང་གི་འདུག། འདུག་སེ་ག་ཞིག་གི་ཅིག་ཐང་ཡོང་ཡ་མེད་པ་ཞིག་རེད་དྲན་སྲིད་པ་ཞིག་རེད། ཡིན་ན་ཡང་ང་ཚོ་བོད་ནང་གི་བོད་མི་གི་སེམས་ཤུགས་དང།

གོང་ས་སྐྱབས་མགོན་ཆེན་པོ་ཡོད་རེད་ང་རང་ཚོ་མི་གི་མི་རིགས་དེ་བསམ་བློ་ཡག་པོ་བཏང་སོ་སོ་ལུང་པ་ལ་སེམས་ཤུགས་དང་བརྩེ་བ་དང་འདི་ཡོད་པ་འདྲ་ཅིག་ཡིན་ངེས་མི་ཅིག་ཡིན་ན་སེམས་ཤུགས་ནམ་ཡང་ཆག་ཡོད་མ་རེད། བདག་ཉིད་ཆེན་པོ་གྷན་དྷི་མཆོག་གི་འཁྲུངས་སྐར་ཉི་མ་འདིར་རྒྱ་གར་གི་སྲིད་འཛིན་དང་སྲིད་བློན་སོགས་ཞི་དྲག་གི་དཔོན་རིགས་དབུ་ཁྲིད་རྣམས་ཀྱང། གྷན་དྷི་མཆོག་གི་སྐུ་ཕུང་ཞུགས་འབུལ་གནང་ཡུལ་རྒྱ་གར་རྒྱལ་ས་ལྡི་ལི་གི་རཱ་ཇི་གྷ་ཊི་ལ་ཕེབས་ནས་སྐུ་མདུན་དུ་ཕྱག་འཚལ་གནང་ཡོད་ཅིང། རྒྱ་གར་སྲིད་བློན་ན་རེན་དྲ་མོ་དཱི་མཆོག་ནས་ཊུ་ཝི་ཊར་དྲ་ལམ་དུ་བྲིས་པ་གི་ནང་དུ། བདག་ཉིད་ཆེན་པོས་གནང་བ་གི་ལམ་སྟོན་གྱིས་ནི་དུས་ཚོད་ཀྱི་བཀག་རྒྱ་མེད་པར། འགྲོ་བ་མི་ཡོངས་རྫོགས་བྱམས་བརྩེ་དང་མཐུན་འབྲེལ་ཡོང་བར་ཤུགས་རྐྱེན་ཆེན་པོ་ཐེབས་བཞིན་པ་དང། ཁོང་གི་ཐུགས་འདུན་འགྲུབ་པར་ང་ཚོས་འབད་བརྩོན་དང་ལྷག་པར་གཞོན་སྐྱེས་ཚོར་ཤུགས་རྐྱེན་ཐེབས་ཏེ། ཁོང་ཚོ་འགན་ཁུར་ལེན་པ་གི་མི་སྣ་གཙོ་བོ་རུ་འགྱུར་དགོས་པ་སོགས་བྲིས་ཡོད་པ་རེད།

སྐུ་ཚེ་རིང་ལ། དམག་ཆེན་དང་པོ་དང་གཉིས་པ་སྐབས་ཀྱི་རེད་པ། ད་དེའི་སྐབས་དེ་མི་ཚང་མས་ཀྱི་ད་ངར་ཤུགས་དང་སྟོབས་ཤུགས་དང་དམག་ཐོག་ནས་རྒྱལ་ཁབ་དང་མི་གི་ཐོག་ལ་ཡ་འཛིན་བཟུང་བྱས་ཐུབ་ཡ་དང་རྒྱལ་ཁ་ཐོབ་ཡ་བྱས་དེ་མ་གཏོགས་དྲན་མ་ཤེས་པ་སོ་རེ་ཤོད་ཡིན་པ་ཡིན་ན་དེའི་སྐབས་དེ་བདག་ཉིད་ཆེན་པོ་གྷན་དྷི་གིས། བདེན་པ། འཚེ་བ་མེད་པ་འདི་འདྲའི་ཆེས་ལྟ་གྲུབ་ཅིག་འཁྱེར་ཡོང་ནས་རྒྱུ་མཚན་འདི་འདྲའི་ཆེ་སྐབས་ལ་དེ་དངོས་གནས་ཧ་ལས་པ་ཆེ་ཁྱད་པར་ཅན་ཞིག་ང་ག་དུས་ཡིན་ན་ངོ་རྒོལ་བྱས་ཡོད། བདག་ཉིད་ཆེན་པོ་གྷན་དྷི་ནི་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་དགུ་གི་ལོར་འཁྲུངས་པ་གི་རྒྱ་གར་ནང་དབྱིན་ཇིའི་མི་སེར་སྤེལ་བའི་རིང་ལུགས་ལ་ངོ་རྒོལ་དང། རྒྱ་གར་རང་སྲིད་རང་སྐྱོང་གི་གནས་བབ་འཚེ་བ་མེད་པ་གི་ལམ་ནས་འཐབ་རྩོད་གནང་མཁན་གི་རྒྱལ་ཞེན་པ་ཟིག་ཡིན་པ་དང། སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་གི་ལོར་རྒྱ་གར་དབྱིན་ཇིའི་མངའ་ཁོངས་ནས་རང་བཙན་ཐོབ་པ་དང་ཆབས་ཅིག་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ཀྱི་ལོར་བདག་ཉིད་ཆེན་པོ་ཁོང་རྒྱ་གར་ནང་དགོངས་པ་རྫོགས་ཡོད་ནའང། ཁོང་གི་རྗེས་འཇུག་མང་པོས་ཨ་མེ་རི་ཁ་དང་ཨེ་ཤེ་ཡ། Africa། བཅས་ཀི་ནང་འཚེ་བ་མེད་པ་གི་ལམ་ནས་མི་སེར་གི་ཐོབ་ཐང་འཐབ་རྩོད་རྗེས་མར་གནང་སྲོལ་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ།
བཅར་འདྲིའི་ལེ་ཚན་ནང་ཨ་མི་རི་ཀའི་ཧར་བྷར་མཐོ་སློབ་ནང་བོད་ཀྱི་རིག་གཞུང་མཐུན་ཚོགས་ཞེས་པ་ཞིག་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་དང་པོའི་ནང་འགོ་འཛུགས་གནང་ཡོད་པ་དང་དེ་ལོའི་ཟླ་བ་བརྒྱད་པའི་ནང་ཧར་བྷར་སློབ་གྲྭ་ཆེན་མོས་མཐུན་ཚོགས་དེར་རོགས་སྐྱོར་གྱི་དངུལ་འབབ་གནང་ནས་བཞུགས་སྒར་རྡ་རམ་ས་ལར་བོད་ཀྱི་རིག་གཞུང་སྟེང་སློབ་སྦྱོང་བྱེད་རྒྱུའི་གོ་སྐབས་གནང་ཡོད་པར་བརྟེན་བོད་ཀྱི་རིག་གཞུང་མཐུན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་ཟླ་གྲགས་ལགས་ངོ་སྤྲོད་ཞུས་པ་དང་ཆབས་ཅིག་བོད་ཀྱི་རིག་གཞུང་མཐུན་ཚོགས་འགོ་འཛུགས་གནང་བའི་དམིགས་ཡུལ་དང། བོད་མིའི་ངོ་བོ་མི་ཉམས་རྒྱུན་འཛིན་བྱེད་རྒྱུ་སོགས་ཀྱི་ཐད་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སྒྲོལ་མ་ལྷ་མོ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་བ་ཡིན། གསན་མཁན་རྣམས་ལྷན་རྒྱས་སྐུ་ཁམས་བཟང། དེ་རིང་གི་ལེ་ཚན་ནང་ལོགས་ལ་ཨ་རིའི་ཧར་བྷར་མཐོ་སློབ་ནང་གི་བོད་ཀྱི་རིག་གཞུང་མཐུན་ཚོགས་ཞེས་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཟླ་བ་དང་པོའི་ནང་ལོགས་ལ་འགོ་འཛུགས་གནང་བཞག་ཨ་ནི་བོད་ཀྱི་རིག་གཞུང་མཐུན་ཚོགས་འདི་འགོ་འཛུགས་གནང་མཁན་བོད་མི་གཞོན་སྐྱེས་ལྔ་ཅིག་ཆགས་བསྡད་བཞག་ཁོ་རང་ཚོའི་ནང་གི་ད་གཅིག་དེ་ང་རང་ཚོ་དེ་རིང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་ཐོག་ནས་བཀའ་མོལ་གནང་གི་རེད། ད་ཆ་ཟླ་གྲགས་ལགས་ཐོག་མ་དེ་ཁྱེད་རང་གིས་ང་རང་ཚོའི་གསན་མཁན་རྣམས་ལྷན་རྒྱས་ལ་ཁྱེད་རང་གི་སྐོར་ལ་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང། ཨོ་ཀེ་བཀྲ་ཤིས་བདེ་ལེགས་མི་ཚང་མ། ངའི་མིང་བསྟན་འཛིན་དབྱངས་སྐྱིད་ཟླ་གྲགས་ཡིན། ཨ་ནི། སྤྱིར་བཏང་ནས་ངའི་སྐྱེས་ས་ནིའུ་ཡོག་སི་ཊི་རེད། ཨ། ཨ་ནི་ངའི་ཕ་མ་སྐྱེས་ས་རྒྱ་གར་ནས་རེད། ངའི

མ་འོངས་པ་ང་ལ་ཁྲིམས་ཀྱི་སློབ་སྦྱོང་བྱེད་ཡག་གི་འདོད་པ་ཡོད་ཡིན་ནའི་ད་ད་ལྟ་ཧ་གོ་མ་སོང་ངའི Concentration Social Studies དང East Asian Studies རེད། ཨ་ལས་ལགས་སོ་ཁྱེད་རང་གིས་སློབ་སྦྱོང་བྱེད་ཡག་དེ་སྤྱི་ཚོགས་རིག་གནས་དང་ད་ཤར་ཨེ་ཤི་ཡའི་གི་སྟེང་ལ་རེད་འདུག་ག་ལགས། ཨ་ལས་ལ་སོང།

ད་ང་ཧར་བྷར་གཞི་ནས་ང་ཚོའི་བོད་པ་བུ་མོ་ལྔ་བཞི་ལྔ་ཞིག་ཡོད་རེད། ཨ་ནི་སྤྱིར་བཏང་ནས་ང་རང་ནམ་རྒྱུན་ངའི་ཕ་མ་ང་ལ་གསུང་གི་རེད་ད་སླེབས་ཅི་ག་ཡི་རེད་ད་ང་ཚོ་བོད་པ་རེད་ད་དེ་འདི་ལབ་གི་ར་ད་གཅིག་ཤི་བོ་རེད་ང་ཚོ་ལུང་པ་ཡོད་མ་རེད་ད།

ལགས་འོང་ད་བྱས་དུས་ཁྱེད་རང་གི་ཧར་ཝརཌ་མཐོ་སློབ་ནང་ལ་བོད་ཀྱི་རིག་གཞུང་མཐུན་ཚོགས་འདི་འགོ་འཛུགས་གནང་ཡ་གྱི་དམིགས་ཡུལ་གཙོ་བོ་འདྲ་བོ་འདི་བོད་ཀྱི་རིག་གཞུང་འདི་མི་མང་པོ་ཅིག་ལ་གོ་རྟོགས་སྤེལ་ཡ་ཆེད་དུ་དང་བོད་མིའི་ངོ་བོ་འདི་ཉར་ཚགས་དང་གཅེས་སྲུང་བྱེད་ཡ་དེ་རུ་དུ་བ་ལ། ལའང་ད་དྲག་ལ། ད་ཁྱེད་རང་ད་ལྟ་ད་དུང་བུད་མེད་གཞོན་སྐྱེས་ད་དུང་བཞི་ཡོད་རེད་པ་ལགས་ཁྱེད་རང་རྣམ་པ་ཚོས་ད་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཟླ་བ་དང་པོའི་ནང་ལོགས་ལ་བོད་ཀྱི་རིག་གཞུང་མཐུན་ཚོགས་དེ་འགོ་འཛུགས་གནང་རྗེས་ད་ད་བར་དུ་ལས་གཞི་དང་བྱེད་སྒོ་མང་པོ་ཞིག་ལ་སྤེལ་ཡོད་རེད་ད། དེའི་ནང་ལོགས་ནས་དམིགས་བསལ་གྱིས་ད་གྲུབ་འབྲས་བཟང་ཤོས་འདྲ་བོ་ཅིག་ཐོབ་བཞག་ཟེར་ཡ་དེ་ག་རེ་རེད་པ་ལགས།

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཡང་ཐོབ་ཤག། ད་ནས་ནི་ཁྱེད་རང་རྣམ་པ་ཚོས་ད་བར་དུ། ལས་གཞི་དང་བྱེད་སྒོ་སྤེལ་བའི་ནང་ནས་དམིགས་བསལ་གྱི་དཀའ་ངལ་ག་རེ་འཕྲད་ཀྱི་ཡོད་ལགས། ང་ཚོའི་སྤྱིར་བཏང་ནི་དཀའ་ངལ་དཀའ་ངལ་གང་ཡང་ཡོད་མ་རེད། ཡིན་ནའི་མཚམས་མཚམས་ང་ཚོའི Event ཆེན་པོ་ཡོད་རེད།

དཀའ་ངལ་ཡོད་མ་རེད་ཡིན་ནའི། དཀའ་ལས་ཡོད་རེད་ག་རེ་ཟེར་ན་མི་ང་ཚོའི་མི། བོད་པ་བུ་མོ་ལྔ་ལས་མེད་ཤོད་རེད་འདི་ལ་འདི་མཐོ་སློབ་ལ། ཨ་ནི་ང་ཚོ་ལྔ་ང་ཚོ་ཚོགས་པ་གི་ང་ཚོའི་མི་ལྔ་ལས་མེད་ཤོད་རེད། so། དཀའ་ལས་ཞེ་པོ་ཅིག་ཡོད་རེད་ད་ང་ཚོའི་གི། event ཅིག་ཆེན་པོ་ཅིག་བཟོས་ན་དེ་འདྲ་མི་བརྒྱ་ཉིས་བརྒྱ་ཟེར་ན་ཨ་ནི་ང་ཚོ་ལྔ་ལས་མེད་ཤོད་ར so། so འདི་གི། definitely difficult རེད་ཡིན་ནའི།

ངས་བསམ་ན་ད་ང་ཚོ་ཨ་རི I mean ང་ཨ་རི་ནས་སྐྱེས་རེད་ར་ཨ་ནི་བོད་པ་པོ་ཨ་རི་སྐྱེས་ན་དཔེ་དཀའ་ལས་ཁག་པོ་ཡོད་རེད་ད་སྐད་ད་ག་རེ་ཟེར་ན་མང་ཆེ་ནས་སློབ་གྲྭ་དེ་འདྲ་དབྱིན་ཇི་རྒྱག་གི་ཡོད་ར་གྲོགས་མོ་གྲོགས་པོ་ཚང་མ་མཉམ་དུ་དབྱིན་ཇི་སྐད་རྒྱབ་ཀྱི་ཡོད་ར་ཨ་ནི་ང་ཚོའི identity preservation དེ་དཔེ་གལ་ཆེན་པོ་རེད་ཨ་ནི་ཡིན་ནའི་ཁག་པོ་ཡོད་རེད།

བོད་སྐད་བཤད་ཡག་འགྲོ་འདི་འོ་དེ་ཙུག་ཆུང་ས་ནས་གལ་ཆེན་པོ་རེད་ཟེར་དགོས་རེད་པ་ལགས། ཡ། ལགས་འོང་བསྟན་འཛིན་ཟླ་གྲགས་ལགས་ཐུགས་རྗེ་ཆེ་གནང་དེ་རིང་གི་ལེ་ཚན་དེ་འོ་འདུག་སེ་མཚམས་ཞུ་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་འཛོམས་ལྷ་མོ་ཡིན།
མཇུག་ཏུ་དཔྱད་བརྗོད་གླེང་སྟེགས་ལེ་ཚན་ནང་ཕྱི་ཟླ་བཅུ་པའི་ཚེས་གཉིས་ཉིན་རྒྱ་གར་གྱི་མེས་པོ་དམ་པ་གཱན་དྷིའི་འཁྲུངས་སྐར་འཁེལ་ཞིང་ཁོང་གིས་འཚེ་མེད་ཞི་བའི་ཐོག་ནས་རྒྱ་གར་རང་བཙན་འཐབ་རྩོད་ཀྱི་ཁྲོད་སྐུ་ཚེ་ཧྲིལ་པོ་སྐུ་ལས་བསྐྱོན་པར་ཆེ་བསྟོད་ཆེད་ཉིན་མོ་དེ་བཞིན་རྒྱལ་སྤྱིའི་འཚེ་བ་མེད་པའི་ཉིན་མོ་ཞིག་སྲུང་བརྩི་ཞུ་བཞིན་ཡོད་ཅིང་མེས་པོ་དམ་པ་གཱན་དྷིའི་མཛད་རྣམ་དང་ལྟ་གྲུབ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐུགས་ཡི་རང་དང་གཅེས་འཛིན་གནང་གི་ཡོད་པར་བརྟེན། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར ྋགོང་ས ྋསྐྱབས་མགོན་ཆེན་པོའི་མཛད་འཕྲིན་ལ་ཆེ་བསྟོད་ངོས་འཛིན་ཞུ་ཆེད་ནོ་བྷེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་པ་དང་འཚེ་བ་མེད་པའི་ལྟ་གྲུབ་དེ་དེང་གི་འཛམ་གླིང་ནང་འོས་འཚམས་ཇི་ཙམ་ཡོད་མེད་ཐད་བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་གླེང་མོལ་ཞུས་པ་ཞིག་སྙན་སྒྲོན་ཞུ་གི་ཡིན། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས། ཐེངས་འདིའི་སྤྱི་སྤྱོད་གླེང་སྟེགས་ཀྱི་ལེ་ཚན་ནང་ད་ད་ལྟ་སྤྱི་ཟླ་བཅུ་པའི་གི་ཚེས་གཉིས་འདི་ད་ཡོངས་གྲགས་སུ་རྒྱ་གར་ལ་ཆ་མཚོན་པ་ཡིན་ན་མེས་པོ་དམ་པ་ད་གྷན་དྷི Mahatma Gandhi མཆོག་འཁྲུངས་བའི་གི་འཁྲུངས་སྐར་ད་ཉིན་མོ་སྲུང་བརྩི་ཞུ་བ་དང་འདྲ་བྱས་རྒྱ་གར་ལ་ཆ་མཚོན་པ་ཡིན་ན་རྒྱ་གར་ནང་ད་སློབ་གྲྭ་རེད་ཅིག་ལས་ཁུངས་ཁག་ཅིག་གུང་སེང་བཏང་ཡག་གི་ལུགས་སྲོལ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ཡིན་ནས་མེས་པོ་དམ་པ་གྷན་དྷི་རྒྱ་གར་གི་མི་སེར་ཅིག་དང་རྒྱ་མི་རིགས་རྒྱ་གར་གི་མི་རིགས་ཅིག་ཡིན་པའི་ཆ་ནས་རྒྱ་གར་ནང་ལོགས་ལ་ཅིག་རྒྱ་གར་མི་མང་གིས་ཁོ་རང་ལ་དད་གུས་དང་ཅིག་གུས་བརྩི་ད་དེའི་ཆེད་འཁྲུངས་སྐར་ཉིན་མོ་སྲུང་བརྩི་ཞུ་གི་ཡོད་པ་དང་འདྲ་བྱས། ད་རྒྱལ་སྤྱིའི་ནང་ལོགས་ལ་ཡང་མེས་པོ་དམ་པ་གྷན་དྷིའི་གི་ཕྱོགས་ལ་ཅིག། ལོ་རྒྱུས་རེད་ད་ག་ནང་བཞིན་མེས་པོ་དམ་པ་གྷན་དྷིའི་གི་ལྟ་གྲུབ་ལ་གུས་བརྩི་དང་ད་ཅིག། གླེང་སློང་བྱེད་མཁན་མང་པོ་ཅིག་ཡོང་སྡོད་དུས། སྤྱི་ཟླ་བཅུ་པའི་གི་ཚེས་གཉིས་འདི་རྒྱལ་སྤྱིའི་ནང་ལོགས་ལ་ད་མཉམ་འབྲེལ་རྒྱལ་ཚོགས་ཀྱིས་གཏན་འབེབས་བྱས་པའི་ཐོག་ནས་རྒྱལ་སྤྱིའི་འཚེ་བ་མེད་པའི་ཉིན་མོ་ཞེས་བྱས་ཏེ International Day of Non-Violence ཞེས་སྲུང་བརྩི་ཞུ་བའི་གི་ལམ་སྲོལ་ཅིག་ཆགས་བསྡད་ཡོད་རེད། དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་ཅིག་མེས་པོ་དམ་པ Mahatma Gandhi ད Gandhi ཁོ་རང་གི་སྐུ་ཚེའི་ལོ་རྒྱུས་རེད་ད་ག་ནང་བཞིན་ཅིག་རྒྱལ་སྤྱིའི་གི་མི་དམངས་རེད་ཚོགས་སྡེ་རེད་སྒྲིག་འཛུགས་ཁག་ནང་ལོགས་ལ་ཅིག་མེས་པོ་དམ་པ་གི Gandhi གི་ལྟ་གྲུབ་ད་འཚེ་བ་མེད་པའི་གི་ལྟ་གྲུབ་འདི་མང་ཚོགས་ཀྱིས་ཅིག་ད་ལོངས་སུ་ག་འདྲས་སྤྱོད་ཀྱི་ཡོད་མེད་དང་ད་ལྟའི་ད་དུས་རབས་ཉི་ཤུ་རྩ་གཅིག་པའི་འདིའི་ནང་ལོགས་ལ་ཅིག་དེ་སྔ་ལས་ལྷག་པ་ཅིག་ད་རེས་འཚེ་བ་མེད་པའི་གྱི་ལྟ་གྲུབ་འདི་དགོས་མཁོ་ཆགས་ཡོང་དུས་གནད་འགག་ཅིག་ཆགས་བསྡད་ཀྱི་ཡོད་པ་དང་ང་ཚོ་བོད་པའི་གྱི་གནད་དོན་རེད་བོད་པའི་གྱི་སྤྱི་ཚོགས་དང་འབྲེལ་བ་ཡོད་པའི་གྱི་ད་གལ་ཆེ་གཅིག་ནི་ད་བོད་མི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དུས་རྒྱུན་ནས་ཅིག་མེས་པོ་དམ་པ་གི་ལྟ་གྲུབ་ལ། ཅིག་དགའ་མོས་གནང་ཡ་རེད་ད་ག་ནང་བཞིན་ཅིག་བོད་མིའི་གི་འཐབ་རྩོད་དེ་ཡང་འཚེ་བ་མེད་པ་དང་ཞི་བདེ་གི་ལམ་ནས་ཅིག་གནད་དོན་བརྩད་དགོས་ཡ་གི་རང་བཞིན་གི་ཅིག་བཀའ་སློབ་ཡང་ཡང་ཕེབས་བསྡད་ཀྱི་ཡོད་རེད་ཨན་དེ་རིང་གི་ལས་རིམ་འདིའི་ནང་ལོགས་ལ་ཅིག་གནད་དོན་འདིའི་རིགས་ལ་གླེང་སློང་ཞུ་ཡ་ཡིན་ཨན་དེ་རིང་གི་ལེ་ཚན་འདིའི་ནང་མཉམ་ཞུགས་བྱེད་མཁན་ཅིག་ང་བསྟན་འཛིན་བདེ་སྐྱིད་ཡིན། ཅིག་ང་བཀྲ་ཤིས་དབང་ཕྱུག་ཡིན་ད་ད་གོང་དུ་བདེ་སྐྱིད་ལགས་ཀྱིས་ཨ་ནི།

དགུང་ནའི་ཆ་ནས་རྒྱ་གར་རང་བཙན་ཐོབ་པའི་སྐབས་ལ་ཡང་དགུང་ན་གཞོན་གཞོན་ཞེ་པོ་ཅིག་རེད་ཞེ་པོ་ཅིག་དགུང་གྲངས་ཆེན་པོ་ཆགས་ཀྱི་ཡོད་མ་རེད་ཡིན་པའི་ནས་ད་ཆབ་སྲིད་ཀྱི་ཐོག་ནས་ཀུན་སྤྱོད་ཀྱི་ད་ལྟ་གྲུབ་འདི་ག་དེ་ཞེ་པོ་ཅིག་གལ་ཆེན་པོ་བརྩིས་གནང་མཁན་གྱི་ཨ་ནི་སྐྱེས་བུ་ཆེན་པོ་གཅིག་དང་ད་ང་ཚོ་བདག་ཉིད་ཆེན་པོ་བྱས་བྱས་གསུང་ཡག་དེ། ང་ཚོ་དེ་ག་དེ Mahatma ཟེར་དེ་ཚིག་དེ་ག་རང་ང་ཚོ་ད་ཆེ་བསྟོད་ཀྱི་ཚུལ་དུ་ཁོང་ལ་ཡར་ཕུལ་བ་རེད་བ་ད་དེ་ཆེ་བསྟོད་དེ་ག་འདྲས་ཞུ་གི་ཡོད་རེད་ཞུས་པ་ཡིན་ན་ད་ཁོང་སེམས་དཔའ་ཆེན་པོ་ང་ཚོ་ནང་པ་སངས་རྒྱས་པའི་གི་ལྟ་གྲུབ་ཅིག་གི་ཐོག་ནས་ཞུས་པ་ཡིན་ན་ཨ་ནི་བྱང་ཆུབ་སེམས་དཔའ་གི་ད་དགོངས་པ་བཞེས་སྟངས་ཅིག་ཡོད་རེད་བ་ད་ད་ལྟ་སྐྱབས་མགོན་རིན་པོ་ཆེ་བཀའ་སློབ་ཚོ་ནང་ཡང་སེ་གསུང་གི་འདུག་ག་བྱམས་སྙིང་རྗེ་དང་སེམས་ཅན་ཐམས་ཅད་གསུང་ཡག་ད་དེ་འདྲས་ཀྱི་ལྟ་བ་ཤུགས་ཆེན་པོ་ཞེ་པོ་ཡོད་དེ་ནས་འཛམ་བུ་གླིང་མི་ཚང་མ་ལ་གཅིག་གྱུར་གྱི་ཨ་ནི་ད་ག་རེ་ཟེར་དགོས་རེད། ཁེ་ཕན་དང་དཀའ་ངལ་མེད་པ་ཅིག་གཅིག་གྱུར་དགོས་ཀྱི་རེད་ཟེར་ཡ་དེ་འདྲའི་གི་ལྟ་གྲུབ་ཤུགས་ཆེན་པོ་ཞེ་པོ་འཛིན་བསྡད་མཁན་ད་མདོར་བསྡུས་པ་ཡིན་ན་ད་དེ་ག་དེ་ད་འཐབ་རྩོད་གནང་བའི་སྐབས་ལ་ཡ་ཨ་ནི་ད་གཙོ་བོ་གཙོ་བོ་དེ་འཚེ་མེད་འཚེ་བ་མེད་པ་ད་ཚུར་ལ་ཡ་ཉེས་དག་ཅིག་བཏང་བ་ཡིན་ནའང་དེ་ལ་ཕར་ལན་མ་སློག་པ་བྱས་ནས་ད་གང་འདྲ་འགོག་རྒོལ་བྱེད་ཐུབ་མཁན་གི་ད་གང་འདྲ་དེ་འདྲའི་དཔེ་མཚོན་འཇོག་ཐུབ་མཁན་གི་དུས་རབས་ཉི་ཤུ་པའི་གི་ད་དབུ་ཁྲིད་ནང་ལ་ཡ་ད་སྐད་གྲགས་ཆེ་ཤོས་ཅིག་ཆགས་འགྲོ་གི་ཡོད་རེད། ད་ལྷག་པར་དུ་ད་ལྟ་མེས་པོ་དམ་པ་གྷན་དྷི་གི་སྐུ་ཚེའི་ནང་ལོགས་ལ་ཡང་གནད་འགག་དེ་ག་རེ་ཆགས་ཡོད་རེད་ཞུས་པ་ཡིན་ན་ཁོང་གི་ཁ་གཏད་དེ་འཛམ་བུ་གླིང་ད་འཛམ་བུ་གླིང་ལ་ཡང་ད་དབང་བསྒྱུར་མཁན་གྱི་དབྱིན་ཇིའི་གཞུང་ཆགས་བསྡད་ཡོད་རེད་དབྱིན་ཇི་རྒྱ་གར་ལྟ་བུའི་ཨ་ནི་རྒྱལ་ཁབ་ཅིག་ལ་ཡང་ད་དབང་འཛིན་བྱས་བྱས་དེ་འདྲས་ཅིག་དུས་ཚོད་ཅིག་ལ་ཡང་ད་ཁོང་གི་ཉམས་མྱོང་མང་པོ་ཞེ་པོ་ཅིག་ཚུར་ལེན། མི་མང་གི་སྡུག་བསྔལ་དེ་ག་དེ་གཞུང་འཛིན་དང་དབྱིན་ཇིའི་རྒྱལ་མོ་གིས་གཙོ་འཛིན་བྱས་པའི་གཞུང་འདིའི་འོག་ལ་ཡང་ད་གང་འདྲ་ཁ་གཏད་བྱ་ཡག་དེ་འདྲའི་ཅིག་བྱུང་བསྡད་ཡོད་རེད། གཅིག་ནས་འདི་རེད། གཉིས་ནས། མེས་པོ་དམ་པ་གྷན་དྷི་ཁོང་འཁྲུངས་ཡུལ་འཁྲུངས་ས་དེ་ཧིན་དྷུའི་ནང་མི་ཅིག་རེད་དེ་ཡིན་པ་ཡིན་ན་ཡང།

དགུང་ལོ་ཉི་ཤུ་རྩ་གཉིས་དུ་བ་ཕེབས་དུས་ཙམ་པ། དབྱིན་ཡུལ་དབྱིན་ཇིའི་ད་དེ་དུས་དབྱིན་ཇིའི་འོག་ལ་ཡ་རྒྱ་གར་དང་ལྷོ་ཨ་ཧྥེ་རི་ཁ་དང་དེ་གའི་ཚང་མ་ལོ་རྒྱལ་ཁབ་མང་པོ་ཞེ་པོ་ཅིག་ཡོད་ཙང་དེ་གའི་དེ་ནང་ལོགས་ཕར་ཚུར་ཕེབས་ཆོག་གི་ཡོད་དུས་ལྷོ་ཨ་ཧྥེ་རི་ཁའི་ནང་ལོགས་ལ་ཡ་ཨ་ནི་ཁྲིམས་ལུགས་ཀྱི་ཐོག་ནས་ཨ་ནི་ད་འདི་ཕྱག་ལས་འདི་གནང་དུ་ཨ་ཕྱག་ལས་གནང་བྱས་ཕ་གིར་དང་པོ་དང་པོ་དུ་བ་ད་ལས་འདི་འདྲ་རེ་ཤི་ཡ་ད་གྱོད་གཞི་བྱེ་བྲག་པ་འདི་འདྲ་ཅིག་གི་ཐོག་ལ་ཡ་རྩོད་པ་རྩོད་ཡ་ད་འདི་འདྲ་བྱུང་བ་རེད་ད་ཡིན་ནའང་འདི་ནས་རིམ་པས་རིམ་པས་རིམ་པས་རིམ་པས་བྱས་བྱས་གཞུག་གུ་ཨ་ནི་རྒྱ་གར་མི་རིགས་ཀྱི་ད་རྒྱལ་ཁབ་ཅིག་དང་མི་རིགས་གཅིག་གི་ལྟ་བ་དེ་གལ་ཆེན་པོ་ཡིན་པ་ཁོང་གིས་དེ་འདྲའི་གཟིགས་གཟིགས་བྱས་དེ་ནས། ད་ལྟ Indian National Congress བྱས་བྱས་རྒྱ་གར་གྱི་སྐབས་དེ་དུས་ཀྱི་ད་རྒྱལ་ཡོངས་ཀྱི་ཚོགས་འདུ་ཆེན་མོ་དེའི་གི་ད་གཙོ་འཛིན་འགན་བཞེས་བྱས་དེ་ནས་བྱས་ནས་ཨ་ནི་ཁོང་གིས་རྦད་དེ་འཛམ་བུ་གླིང་ནང་ལོགས་ལ་ཡ་ཆ་ལས་ཞུ་བྱེད་ན་ལྷག་པར་དུ་ཨ་ནི།

ངོས་འཛིན་ཞུ་ཡ་དེ་མེས་པོ་དམ་པ་གྷན་དྷིའི་གི་འཚེ་བ་མེད་པའི་ལྟ་གྲུབ་དེ་གལ་ཆེན་པོ་ཡིན་པ་འདི་འཛམ་བུ་གླིང་ལ་རྒྱ་ཁྱབ་བྱེད་དགོས་ཀྱི་ཡོད་པ་དེ་ཤུགས་ཆེན་པོ་ཞེ་པོ་ཅིག་གསུངས་ཡོད་རེད་བྱེད་དུས་ཙམ་པ་ད་དེ་ཁོང་གིས་དཔེར་ན་ལས་འགུལ་དཔེར་ན་དཔེ་མཚོན་ཙམ་ཅིག་ཞུས་པ་ཡིན་ན་གཅིག་སྟོང་དགུ་བརྒྱ་སུམ་ཅུ་དུ་བ་ལ་ཡ། དབྱིན་ཇིའི་གཞུང་གིས་རྒྱ་གར་ཐོག་ལ་ཡ་ཚྭ་འོར་འདྲེན་བྱེད་པའི་སྐབས་ལ་ཡ་དེ་ཁྲལ་ཆེན་པོ་ཞེ་པོ་ཅིག་བཀལ་བ་རེད་བ་ད་དེ་ལ་ཡ་ཨ་ནི་ངོ་རྒོལ་དེ་འདྲས་ངོ་རྒོལ་གྱི་ད་ཞི་རྒོལ་ཟེར་དགོས་རེད་བ་དེ་འདྲས་ཅིག་འགོ་བཙུགས་གནང་བ་རེད་སྐབས་དེ་དུས་ཙམ་པ་ཁོ་རང་གི་ད་དང་བླངས་པ་དེ་འདྲས་བདུན་ཅུ་ཙམ་ཅིག་ཁྲིད་བྱས་ས་བར་མ་ཏི་ཨ་ཤམ་དང་ད་ཁོང་བཞུགས་ས་དེ་ནས་བྱས་དན་ཌི་ཟེར་ས་ཆ་འདི་བར་དུ་ཁོ་རང་གིས་ད་གོམ་བགྲོད་གནང་བ་རེད་པ་ཉི་མ་མང་པོ་ཞེ་པོ་ཅིག་བྱས་རྒྱང་རྒྱང་ཐག་ཀི་ལོ་མི་ཊར་ཉིས་བརྒྱ་ལྔ་བཅུ་ཙམ་རྒྱང་ཐག་མ་སོང་མེ་ལེ་ཉིས་བརྒྱ་ལྔ་བཅུ་དང་རྒྱང་ཐག་ཀི་ལོ་མི་ཊར་བཞི་བརྒྱ་ཙམ་ཅིག་རྐང་ཐང་བསྐྱོད་པ་རེད་འདི་སྐབས་འདིར་ད་འདི་གའི་འདི་མི་མང་དེང་སང་དཔེ་མཚོན་ཆགས་འགྲོ་གི་ཡོད་རེད་གཅིག་ནས་འདི་རེད་གཉིས་ནས་གཞུང་གིས་མ་བཀོད་འདོམས་བྱས་པའི་གི་ད་ཁྲིམས་མེད་ལུགས་མེད་གི་ཁྲིམས་འདི་རེད་གཅིག་ཁུངས་ལུང་མེད་པའི་ཁྲིམས་འདི་འདྲ་མ་ལག་བསྟར་བྱས་ཡོང་དུས་ཙམ་པ་ད་མི་མང་གཉའ་གནོན་ཤུགས་ཤུགས་བཏང་ཡོང་གི་ཡོད་རེད་པ་དེ་གས་དེ་ལ་ཡ་གདོང་ལེན་བྱེད་ཡག་གི་ལས་འགུལ་ཤུགས་ཆེན་པོ་ཞེ་པོ་ཅིག་སྤེལ་བཞག་བསམ་གྱི་འདུག། འོ་རེད་ད་ད་ལྟ་བཀྲས་ལགས་ཀྱིས་མེས་པོ་དམ་པ་གཱན་དྷི་ཡི་ད་སྐུ་ཚེའི་ལོ་རྒྱུས་དང་དེ་ག་ནང་བཞིན་སྐུ་ན་ཆུང་དུས་སྐབས་དུ་ཅིག་ད། ཅིག་ལྷོ་ཨ་ཕི་རི་ཀའི་ནང་ལོགས་ལ་ཕེབས་པའི་གི་ལོ་རྒྱུས་ཁག་ཅིག་ངོ་སྤྲོད་བྱས་སོང། ད་ལྟ་འདི་མེས་པོ་དམ་པ་གཱན་དྷི་གི་ད་སྐུ་ཚེའི་ལོ་རྒྱུས་འདི་རྒྱ་གར་མི་རིགས་ཚོ་ལ་ཅིག་གལ་ཆེན་པོ་ཅིག་རང་བཞིན་གྱིས་ཆགས་བསྡད་ཡོད་རེད་ད་ཁོ་རང་རྒྱ་གར་མི་རིགས་ཅིག་ཡིན་པའི་ཆ་ནས་ཡང་ཅིག་རྒྱ་གར་ནང་ལོགས་ལ་ཁོ་རང་གི་འཁྲུངས་སྐར་འདི་སྲུང་བརྩི་ཞུ་ཡས་ཡོད་པ་ནང་བཞིན་འདི་གོང་དུ་ངོ་སྤྲོད་ཞུས་པ་ནང་བཞིན་རེད། ཅིག་རྒྱལ་སྤྱིའི་ནང་ལོགས་ལ་ཕྱི་ཟླ། བཅུ་པའི་གི་ཚེས་གཉིས་དེ་རྒྱལ་སྤྱིའི་འཚེ་བ་མེད་པའི་གི་ཉིན་མོ་བྱས་སྲུང་བརྩི་ཞུ་དགོས་ཡག་གི། ད་གཙོ་བོ་དེ་ཐོག་མ་དེ་ཕྱི་ལོ་ཉིས་སྟོང་བདུན་ལོ་ལ་སྐབས་དེ་དུས་ཀྱི་རྒྱ་གར་གྱི་ཕྱི་སྲིད་ལས་དོན་གྱི་བློན་ཆེན་སྐུ་ཞབས་ཨཱ་ནནྡ་ཤར་མ་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཚོགས་ནང་ལོགས་ལ་མེས་པོ་དམ་པ་གཱན་དྷིའི་གྱི་ད་ཅིག་རླབས་ཆེན་གྱི་ལྟ་གྲུབ་འདི་སྤྱིར་བཏང་ནས་ཚང་མས་མཁྱེན་བསྡད་ཀྱི་ཡོད་རེད་དེ་ཡིན་ནའང་ད་རྒྱལ་སྤྱི་ཁྱོན་ཡོངས་གོ་ལ་ཁྱོན་ཡོངས་ནང་ལོགས་ལ་མེས་པོ་གཱན་དྷི་ལ་ཅིག་དྲན་གསོ་དང་འབྲེལ་བྱས་ཕྱི་ཟླ་བཅུ་པའི་གྱི་ཚེས་གཉིས་འདི་རྒྱལ་སྤྱིའི་འཚེ་བ་མེད་པའི་ཉིན་མོ་འདི་བཟོ་བའི་ཆེད་དུ་གལ་སྲིད་མཉམ་འབྲེལ་རྒྱལ་ཚོགས་ཀྱི་གྲོས་ཚོགས་ནང་ལོགས་ལ་ཅིག་གྲོས་ཆོད་ཅིག་གཏན་འབེབས་བྱུང་བ་ཡིན་ན་རང་བཞིན་གྱིས་ད་རྒྱལ་སྤྱིའི་ནང་ལོགས་ལ་ཉིན་མོ་འདི་གཏན་འབེབས་བྱུང་སྟེ་སྲུང་བརྩི་ཞུ་ཡས་ཀྱི་གནད་འགག་ཅིག་ཆགས་ཀྱི་ཡོད་དུས་ཕྱི་ལོ་ཉིས་སྟོང་བདུན་གྱི་ཕྱི་ཟླ་དྲུག་པའི་ནང་ལོགས་ལ་སྐབས་དེ་དུས་ཀྱི་ད་ཕྱི་སྲིད་ལས་དོན་གྱི་བློན་ཆེན་ཨཱ་ནནྡ་ཤར་མ་ལགས་ཀྱིས་གྲོས་ཆོད་འདི་བཏོན་པ་རེད་སྐབས་དེ་དུས་གྲོས་ཆོད་འདི་བཏོན་པའི་སྐབས་སུ། ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ཨིན་སྐད་ཐོག་ནས General Assembly ཞུ་ར་ལྷན་ཚོགས་འཚོགས་པའི་སྐབས་སུ། ད་རྒྱལ་ཁབ་སུ་འདྲ་ཅིག་གི་སྐུ་ཚབ་སྐབས་དེ་དུས་བཀའ་མོལ་ཞུ་བའི་སྐབས་སུ་ད་གནད་དོན་འདྲ་མི་འདྲའི་ཐོག་ལ་བཀའ་བསྡུར་བྱེད་ཡས་ཀྱི་གོ་སྐབས་སྡིངས་ཆ་ཞིག་ཆགས་ཡོང།

ད། ལ་རྒྱབ་སྐྱོར་གྱི་རྣམ་འགྱུར་ཤུགས་ཆེན་པོ་བསྟན་བྱས། སྐབས་དེ་དུས་ནས་བྱས། ད་རྒྱལ་སྤྱིའི་ནང་ལོགས་ལ་ཉིན་མོ་འདི་རྟག་པར་ཞིག་ལོ་ལྟར་རེ་བཞིན་ད། འཚེ་བ་མེད་པའི་གྱི་ཉིན་མོ་ཞེས་སྲུང་བརྩི་ཞུ་བའི་གྱི་ལུགས་སྲོལ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི། མེས་པོ་དམ་པ་གཱན་དྷིའི་གྱི་ད། འཚེ་བ་མེད་པའི་གྱི། ལྟ་གྲུབ་འདི། གཱན་དྷིའི་གྱི་བེད་སྤྱོད་བཏང་ཡག་གྱི། ལམ་ཁ་འདི་ད་གཱན་དྷིའི་མེས་པོ་དམ་པ་གཱན་དྷི་ཅིག་འཚེ་བ་མེད་པའི་གྱི། ད། ཐོག་ལྟ་གྲུབ་ལ་ཅིག། མཁས་པ་ཡིན་པ་གཅིག་མཉམ་དུ་གཅིག་རྒྱ་གར་རང་བཙན་གྱི་འཐབ་རྩོད་ནང་ལོགས་ལ་འགོ་ཁྲིད་ད་ཧ་ལས་པའི་གི་གལ་ཆེན་པོ་གཅིག་ཆགས་བསྡད་ཀྱི་འདུག་ད་འགོ་ཁྲིད་ད་གཅིག་འཛམ་བུ་གླིང་ནང་ལོགས་ལ་གཅིག་ལས་འགུལ་རྒྱལ་ཁབ་རང་བཙན་མེད་པ་དང་རང་བཙན་ཤོར་བའི་གི་རྒྱལ་ཁབ་མང་པོ་གཅིག་ཡོད་རེད་འདིའི་ནང་ལོགས་ལ་གཅིག་འགོ་ཁྲིད་མང་པོ་ཅིག་ཐོན་ཡོང་གི་རེད་རྒྱ་གར་ལ་ཆ་མཚོན་པ་ཡིན་ན། ཨིན་ཇིའི་འོག་ལ་ད་ལོ་མང་པོ་ཅིག་བསྡད་པ་རེད་ཡིན་ནས Mahatma Gandhi གི་ལྟ་གྲུབ་འདི་ཅིག་འཚེ་བ་མེད་པ། སྐབས་དེ་དུས་ཀྱི་དུས་ཚོད་ལ་ཧ་ལས་པའི་གྱི་ད་རླབས་ཆེན་གྱི་ལངས་ཕྱོགས་ཟེར་ནས་རེད་ཨ་ནི་ལྟ་གྲུབ་ཅིག་ལ་ངོས་འཛིན་བྱས་བསྡད་ཡག་ཅིག་ཆགས་འདུག་ཨ་ནི་ད་ལྟ Gandhi གྱིས་ད Gandhi གི་ལྟ་གྲུབ་འདི་སྐབས་དེ་དུས་ད་འཚེ་བ་མེད་པའི་གི་ལྟ་གྲུབ་ཅིག་ཡིན་དུས་སྐབས་དེ་དུས་ད་རྒྱ་གར་ནང་ལོགས་ལ་ཡང་རང་བཙན་འཐབ་རྩོད་པ་རེད་ཅིག་སྤྱིར་བཏང་ནས་ཅིག་ད་འཐབ་རྩོད་པ་མང་པོ་ཅིག་ཡོད་རེད་དུས་ཚོད་ཀྱི་སྐབས་དེ་དུས Gandhi ལ་ད Gandhi གི་ལྷག་པར་དུ Gandhi གི་ལྟ་གྲུབ་ལ་ཅིག་རྒྱབ་སྐྱོར་མ་བྱེད་མཁན་རེད་མི་དགའ་མཁན་གྱི་ད་འདི་རང་བཞིན་གྱི་རྒྱལ་ཁབ་སུ་འདྲ་ཅིག་ནས་ཅིག་རང་བཙན་ད་རེད། རང་དབང་གི་འཐབ་རྩོད་ཀྱི་ལོ་རྒྱུས་ནང་ལོགས་ལ་ཡོང་བསྡད་ཡག་ཅིག་ཡིན་དུས་འགལ་ཟླ་བྱེད་མཁན་མང་པོ་ཞེ་པོ་ཅིག་བྱུང་ཡོད་རེད་དེ་ཡིན་ནས། མེས་པོ་དམ་པ Gandhi གི་ལྟ་གྲུབ་ནོ། ད་ལྟ་ད་ཨིན་སྐད་ཐོག་ནས Non Violence ཞུ་ར་འཚེ་བ་མེད་པའི་གི་ལྟ་གྲུབ་འདི་ཅིག། སྤྱིར་བཏང་ནས་སྤྱི་ཚོགས་ནང་ལོགས་ལ་ཅིག་དཀའ་ངལ་ད། ཆོས་ཀྱི་དཀའ་ངལ་རེད། རིག་གཞུང་གི་ད་ཅིག་མི་རིགས་དབྱེ་འབྱེད་ཀྱི་དཀའ་ངལ་རེད་ཕོ་མོ་འདྲ་མཉམ་གྱི་དཀའ་ངལ་མང་པོ་ཞེ་དྲག་དཀའ་ངལ་འདི་ཚང་མ་འཚེ་མེད་ཞི་བའི་གི་འཚེ་བ་མེད་པའི་གྱི་ལྟ་གྲུབ་དང་ཐད་ཀར་འབྲེལ་བ་ཆགས་ཡོང་དུས། མེས་པོ་དམ་པ Gandhi གི་ལྟ་གྲུབ་འདི་རང་བཞིན་གྱི་ད་ལྟའི་དུས་དེ་ལ་དུས་རབས་ཉི་ཤུ་རྩ་གཅིག་ནང་ལོགས་ལ་སྤྱི་ཚོགས་གང་འདྲ་ཅིག་ནང་ལོགས་ལ་ཡང་ད་ཅིག་བེད་སྤྱོད་བྱས་པ་ཡིན་ན་རང་བཞིན་གྱི་སྤྱི་ཚོགས་འདི་གཅིག་ཁྱོན་ཡོངས་ནས་ཅིག་ཡར་རྒྱས་འགྲོ་ཡ་དང་ཞི་བདེ་ཡོང་ཡ་གྱི་རང་བཞིན་གྱི་ལྟ་གྲུབ་ཅིག་ལ་ངོས་འཛིན་བྱས་ཏེ་ཆགས་བསྡད་འདུག་ལ་རེད་ད Gandhi མཆོག་ད་ལྟ་མེས་པོ་དམ་པ Gandhi གིས་འཐབ་རྩོད་གནང་པའི་སྐབས་ལ་ཡང་ང་ཚོ་འདི་ནས་སློབ་སྦྱོང་བླངས་ཡག་ད་འཛམ་བུ་གླིང་མང་པོ་ཅིག་གིས་འདི་ནས་སློབ་སྦྱོང་ལེན་གྱི་ཡོད་རེད་དཔེར་ན་ཨ་མི་རི་ཀའི་ནང་ལོགས་ལ་ད་ལྟ་མི་རིགས་ནག་པོའི་གིས་ད་འཐབ་རྩོད Civil Wars ད་ཨ་རི་ནང་ལོགས་ལ་ཡང་ད་ཅིག་མི་རིགས་དཀར་པོ་དང་ནག་པོའི་གི་ད་བར་དུ་གི་སྡུག་བསྔལ་དང་མང་པོ་ཅིག་ད་འཐབ་རྩོད་གནང་དུས་ཙམ་པ Martin Luther King

ཉེན་རྟོག་སྐོར་སྲུང་བ་བཏང་བྱས་ཉེས་རྡུང་བཏང་བ་ཡིན་ན་ཡང་དེ་ལ་ཡང་ཨ་ནི་ཉེས་རྟགས་ཁེགས་དགོས་རེད་ཟེར་ཡ་ད་ག་ད། འཚེ་བ་མེད་པའི་གི་ལྟ་གྲུབ་དེ་ཞེ་པོ་ཅིག་རྒྱ་ཁྱབ་ཀྱི་ཐོག་ནས་ལག་ལེན་བསྟར་བ་རེད་ད་ད་ལྟ་དེ་ལ་ཡང་མེས་པོ་དམ་པ Gandhi གི་དཔེར་ན། ཁོང་གི་ད་ང་ཚོ་ནང་པ་སངས་རྒྱས་པའི་གི་ལྟ་གྲུབ་ནང་ལོགས་ལ་ཡང་ད་ད་སོ་སོ་ད་དགེ་བའི་བཤེས་གཉེན་དམ་པ་དེ་ཚོ་གི་དེ་འདྲའི་ཕྱག་ལེན་བསྟར་དགོས་པ་ཞིག་འདུག་ཨང་ད་སོ་སོ་དམན་ས་ལ་ཡང་སེམས་ཅན་གཞན་གྱི་ཨ་ནི་འདོད་དོན་འགྲུབ་ཡ་དེ་གལ་ཆེ་བ་ལ་བརྩི་གི་ཡོད་རེད་ཟེར་དེ་འདྲའི་གསུང་སྲོལ་ཡོད་རེད་བ་ད་ད་མེས་པོ་དམ་པ Gandhi གི་དཔེར་ན། རྒྱ་གར་རང་བཙན་འཐབ་རྩོད་ཀྱི་བརྒྱུད་རིམ་ནང་ལོགས་ཆ་བཞག་པ་ཡིན་ན་ཆོས་ལུགས་ཁག་གི་དཔེར་ན་ཆོས་ལུགས་མི་འདྲ་བ་ཡོད་པ་དང་དེའི་དབང་གིས་ད་གང་ལྟར་ཕན་ཚུན་རྩོད་གླེང་ཡོད་བསྡད་པ་འདི་སེལ་ཡག་ལ་ཡ་ཞེ་པོ་ཅིག་སྐུ་ལས་བསྐྱོན་ཡོད་རེད་པ་ཨ་ནི་རྒྱ་གར་ད་དེ་ནང་ལོགས་ལ་ཨ་ནི་རྒྱ་གར་གྱི་རང་བཙན་བསྒྲུབ་བྱ་དང་སྒྲུབ་བྱེད་ཀྱི་ལྟ་གྲུབ་ཐོག་ནས་ཡིན་པ་ཡིན་ན་ཡང་དེ་ལ་ཞེ་པོ་ཅིག་གིས་ཁོ་རང་གི་ད་མི་རིགས་སྣ་འཛོམས་དང་ཆོས་ལུགས་སྣ་འཛོམས་ཀྱི་དགོངས་པ་གཞིར་བཞག་ཐོག་ནས་རྒྱ་གར་དེ་ཆིག་སྒྲིལ་གྱི་ཐོག་ལ་ཡོང་ཡག་གི་ཞེ་པོ་ཅིག་ཤུགས་ཆེན་པོ་བསྐྱོན་ཡོད་རེད་བ་ད་མཐའ་མ་དེ་གང་ལྟར། རྒྱ་གར་དཔེར་ན་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོ་ལ་ཡ་རང་བཙན་ཐོབ་པའི་སྐབས་དེ་རྒྱ་གར་དུམ་བུ་གཉིས་ལ་བཏང་བྱས་དེ་པ་ཀི་སི་ཐན་དང་རྒྱ་གར་བྱས་བྱས་ཨ་ནི་དེ་འདྲས་ཀྱི་ཁ་གྱེས་པའི་གི་གནས་ཚུལ་ཅིག་བྱུང་བ་རེད་སྐབས་དེ་དུས་ཙམ་པ་རེད་ད་དེ་རང་བཙན་ཐོབ་མ་ཐོབ་ཀྱི་གཡས་གཡོན་དུ་བ་ལ་ཡ་མེས་པོ་དམ་པ་གཱན་དྷི་གི་དཔེར་ན། མང་པོ་ཅིག་གི་ད་ལྟ་དེ་ཨར་ཨེས་ཨེས་བྱས་ནས་ཧིན་དུ་གི་ལྟ་བ་ཤུགས་ཆེན་པོ་ཡོད་མཁན་གྱི་རྒྱ་གར་གྱི་ཚོགས་པ་ཚོས་ཀྱི། མེས་པོ་དམ་པ་གཱན་དྷིའི་གི་ལྟ་བ་དེ་གཟིགས་སྟངས་དེ་ལྟར་ན། མེས་པོ་དམ་པ་གཱན་དྷི་ཧིན་དུ་རེད་པས་ཟེར་ཡ་གཅིག་གི་གང་ལྟར་དྲི་བ་གཅིག་བླངས་འདི་འདྲའི་གླེང་བ་འདི་འདྲའི་བྱུང་བསྡད་ཡོད་རེད་པ་ད་གང་ལྟར་མདོར་བསྡུས་ནས་ཞུས་པ་ཡིན་ན་ཧིན་དུ་ལ་ཡ་ནི་ཕྱོགས་རིས་འཐེན་འཁྱེར་བྱེད་ཀྱི་མི་འདུག་བྱས་བྱས་ད་མདོར་བསྡུས་པ་ཡིན་ན་ཁོ་རང་ཧིན་དུ་ཡིན་གི་ཡིན་གི་ལ་ཧིན་དུ་གི་ཕྱོགས་བྱེད་ཀྱི་མི་འདུག་ཟེར་ཡ་གི་གང་ལྟར་སྐྱོན་བརྗོད་ཤུགས་ཆེན་པོ་ཞུས་པ་གཅིག་བྱུང་ཡོད་རེད་ཆབ་སྲིད་ཀྱི་ལྟ་གྲུབ་དང་དུ་བ་ལས་དོན་ག་རེ་གནང་བ་ཡིན་ན་རེད་ལས་འགུལ་ག་རེ་གནང་བ་ཡིན་ན། ཆོས་ལུགས་ཚང་མ་ལོག་གི་བདེ་དོན་རྩོད་གནང་བྱས་གང་ལྟར་དེ་འདྲས་ཅིག་བྱུང་བསྡད་ཡོད་ད་དེ་ཞེ་པོ་ཅིག་ད་རླབས་ཆེན་གྱི་ད་སུ་ཡིན་ན་དེང་སང་སོ་སོའི་མི་དང་སོ་སོའི་ཕ་ཡུལ་དང་སོ་སོའི་ཆོས་ལུགས་གཅིག་པ་དང་སོ་སོའི་ཅིག་ལུང་ཚན་གཅིག་པ་ཟེར་ཡ་དེ་ཁོ་རང་བཞིན་ཆོས་ཉིད་ཀྱི་ད་ཞེན་ཁོག་སླེབས་བསྡད་ཡ་དེ་མི་ཡི་གི་གཤིས་ཀ་རང་གར་ཆགས་སྡོད་ཀྱི་ཡོད་རེད་པ་ད་ཡིན་པ་ཡིན་ན་དེ་ལས་ལྡོག་དེ་འདྲས་ཀྱི་ལག་ལེན་ཅིག་བསྟར་གནང་ཡོད་རེད་ད་དེ་གཞུག་གུ་དུ་བ་ལ་ཡང་ཧིན་དུ་དང་མུ་སི་ལིམ་ད་ཁ་ཆེ་གཉིས་ཀྱི་ད་འཐབ་རྩོད་བྱེད་སྟངས་ཀྱི་ཐོག་ནས་རེད་དུ་བ་རྩོད་རྙོག་དེ་འདྲ་བྱུང་དུས་ཙམ་པ་ག་དུས་ཡིན་ན་མེས་པོ་དམ་པ་གཱན་དྷི་གིས་དཔེར་ན་ཟས་བཅད་ངོ་རྒོལ་འདྲ་བཞུགས་བྱས་ཞེ་པོ་ཅིག་ཤུགས་ཆེན་པོ་ཕྱག་ལས་གནང་ཡོད་རེད་བ་ད་མི་མང་ཚོ་ལ་ཡང་གང་བྱས་ཐོས་དུས་ཙམ་པ་གསར་འགྱུར་བརྒྱུད་ལམ་ཁག་ནང་དུ་བ་ལ་ཡང་མེས་པོ་དམ་པ་གཱན་དྷི་གིས་འདི་འདྲས་ཅིག་གནང་བཞག་ཟེར་དུས་ཙམ་པ་རྒྱ་གར་རྒྱལ་ཡོངས་ལ་ཡང་གང་ལྟར་ཚང་མ་ལོག་གི་དོགས་ཟོན་བྱེད་ཡག་ཅིག་དང་ཞེད་སྣང་བྱེད་ཡག་ཅིག་དང་ལམ་སང་ཅིག་དེ་ལ་ཡང་ཨ་ནི་ག་ཟེར་དགོས་རེད་བློ་བསྐྱེད་ལེན་བྱས་ནས་ལས་འགུལ་ག་རེ་བྱེད་དགོས་འདུག་གོམ་པ་ཁ་ཕྱོགས་ག་པར་སྤོ་དགོས་འདུག་ཟེར་དེ་འདྲའི་ཤུགས་རྐྱེན་ཡོད་པའི་གི་ད་དབུ་ཁྲིད་ཞིག་ཆགས་འགྲོ་གི་ཡོད་རེད་ད་ཐ་མ་ཐ་མ་དེ་ལ་ཡ་རྒྱ་གར་ད་རང་བཙན་གྱི་ད་དེ་རང་བཙན་སྤྲད་པའི་སྐབས་དེ་ཡིན་པ་ཡིན་ན་ཡ་ནི་པ་ཀི་སི་ཐན་དེ་ད་གང་ལྟར་ཕར་ཁ་གྱེས་བྱས་དེ་དུམ་བུ་གཉིས་ལ་ཡ་ཕྱིན་པ་རེད་པ་དེ་སྐབས་དེ་ལ་ཡ་ཧིན་དུ་མི་མང་པོ་ཅིག་གི་དེ་ཨ་ནི་དཔེ་ནོར་བ་རེད་དེ་གཱན་དྷི་ཇི་གིས་བཟོས་པ་རེད་ཟེར་བྱས་དེ་འདྲའི་གསུང་སྲོལ་ཡོད་རེད་ད་གང་ལྟར་ཐ་མ་ཐ་མ་དེ་ལ་ཡ་གཱན་དྷི་བཀྲོངས་མཁན་དེ་ཡང། ནི་ཧིན་རྡུའི་མི་རིགས་ཡིན་པ་ནཱ་ཐུ་རམ་གོར་ཚེ་ཁོ་རང་ལ་ཆ་བཞག་པ་ཡིན་ན་ད་ཧིན་རྡུ་གི་ལྟ་བ་ཤུགས་ཆེན་པོ་ཞེ་པོ་ཅིག་ཡང་ནཱ་ཐུ་རམ་གོར་ཚེ་ལ་ཡང་ཧིན་རྡུ་གི་ལྟ་བ་བྱས། ནི་ཡང་དག་པའི་ལྟ་བ་ཡོད་རེད་ཡོད་མ་རེད་ཟེར་འདི་ལ་ཡང་དྲི་བ་ཅིག་མང་པོ་ཡོད་རེད་བྱེད་དུས་ཙམ་པ་ཁོ་རང་གི་འཚེ་བའི་གི་ལས་ལ་འཇུག་པ་རེད་མ་གཏོགས་ཅིག་གང་ལྟར་ཧིན་རྡུ་གི་ཞེན་ཁོག་ཤུགས་ཆེན་པོ་ཞེ་པོ་ཡོད་མཁན་ཅིག་ཡིན་པ་གསལ་པོ་ཞེ་པོ་ཅིག་རེད་ད་གང་ལྟར་ཐ་མ་ཐ་མ་དེ་ནི་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་སྤྱི་ཟླ་དང་པོའི་ཚེས་པ་སུམ་ཅུ་ལ་ཡང་ད་གཱན་དཱི་ཇི། མེས་པོ་དམ་པ་གཱན་དཱི་རང་བཙན་ཐོབ་བྱས་ད་གང་ལྟར་ཟླ་བ། ཁ་ཤས་ཅིག་མ་གཏོགས་རྒྱ་གར་རང་བཙན་གྱི་གནས་བབ་འོག་ལ་ཡར་ཞེ་པོ་ཅིག་བཞུགས་ལོང་བྱུང་ཡོད་མ་རེད་ད་བཀྲོངས་པ་རེད་བ་ད་དེ་འདྲའི་གནས་བབ་ཅིག་གི་ཐོག་ནས་བལྟས་པ་ཡིན་ན་ཡང་ཁོང་གི་མཛད་པ་དེ་གའི་དེ་ད་སོ་སོའི་ཆོས་ལུགས་དང་སོ་སོའི་འདི་ཅིག་འདོད་ཚུལ་གཅིག་པོ་བསྐྱངས་པ་མ་ཡིན་པར་ཕྱོགས་གཞན་གྱི་ལས་འགུལ་ཆ་ཚང་ལོགས་ལ་ཡར་དོ་སྣང་ཞེ་པོ་བྱེད་ཡ་ཅིག་ཆགས་པ་རེད། ད་ལྟ་འདི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་ད་ལྟ་རྒྱ་ནག་མཉམ་དུ་ལ་ཡང་འཐབ་རྩོད་གནང་སྟངས་དེ་ལ་ཡང་གཟིགས་པ་ཡིན་ན་ཡང་འདི་འདྲ་བོ་ཞེ་པོ་ཅིག་ཡོད་རེད་ད་འདི་ཧ་ལམ་གཅིག་པ་མིན་འགྲོ་བསམ་མང་པོ་ཅིག་གིས་ད་ལྟ་སྐྱབས་མགོན་རིན་པོ་ཆེ་གི་དགོངས་པ་འདི་ད་དུས་རབས་ཉི་ཤུ་རྩ་གཅིག་པའི་ནང་གི་ད་མེས་པོ་དམ་པ་གཱན་དཱི་ནང་བཞིན་ཅིག་གི་དགོངས་པ་བཞེས་མཁན་ད་དབུ་ཁྲིད།

རྒྱ་ནག་གི་རྩ་ཁྲིམས་ནང་ལོགས་ལ་ཡང་ནི་གནས་ཆེད་དུ་བྱེད་ཐབས་འཚོལ་གནང་གི་ཡོད་གསུང་དུས་ཙམ་པ། ཁག་ཅིག་གིས་འདི་བློ་ཡུལ་ལ་ཡང་ནི་ཁས་ལེན་ཐུབ་མ་ཐུབ་ད་ཅིག་བོད་གཅེས་རྐྱང་པའི་གི་བསམ་བློ་བཏང་མཁན་ཅིག་གིས་དེ་འདྲའི་བསམ་བློ་འཁོར་སྲིད་པ་རེད་བ་ད་འདི་འདྲ་བཟོ་འདྲ་ཅིག་གང་ལྟར་དེ་འདྲས་ཀྱི་བསམ་ཚུལ་འདྲ་མ་འདྲ་ཡོང་ཆོག་ཡ་དང་ཆབ་སྲིད་ཀྱི་ཐོག་ནས་ལྟ་བ་དེ་གས་དེ་འདྲ་མ་འདྲ་ཡོང་ཆོག་ཡ་གི་གནས་བབ་དེ་འདྲས་ཅིག་གི་ཐོག་ནས་ད་འདྲ་མཚུངས་ཞེ་པོ་ཅིག་ཡོད་བསྡད་པ་དེ་ད་ལྟ་བོད་པའི་འཐབ་རྩོད་ནང་ལོགས་ལ་གཟིགས་པ་ཡིན་ན། འཚེ་བ་མེད་པའི་ཐོག་ནས་སྐྱབས་མགོན་རིན་པོ་ཆེའི་དགོངས་པ་དེ་ག་རེད་བ་འཚེ་བ་མེད་པའི་ཐོག་ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལ་ཡང་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ཡ་བའི་གི་ད་མཛད་པ་གཙོ་བོ་གཅིག་དེ་སྐྱབས་མགོན་རིན་པོ་ཆེའི་དགོངས་པ་འཚེ་བ་མེད་པ་ད་འཛམ་བུ་གླིང་སྤྱི་ཡོངས་ལ་ཡང་མིག་དཔེ་སྟོན་གནང་ཡ་དེ་ཞེ་པོ་ཅིག་རྩ་ཆེན་པོ་ཡིན་པ་དེ་ངོས་འཛིན་ཆེ་བསྟོད་ཞུས་བྱས་ནི་གང་ཉིད་ཀྱི་དགོངས་པ་དེ་གས་དེ་ལ་ཡང་ད་ངོས་འཛིན་དང། འདི་ནི་ད་ལྟའི་གི་མ་འོངས་པ་གང་ལྟར་འཛམ་བུ་གླིང་འདིའི་དམག་འཐབ་དང་ནི་ཅིག་འཚེ་བ་དང་རྡུལ་ཕྲན་གྱི་གོ་མཚོན་གྱི་ད་དབང་ལ་ཤོར་བའི་གི་རྒྱལ་ཁབ་འཛམ་བུ་གླིང་ནང་ལོགས་ལ་ཡང་མ་ཕྱིན་མ་འགྱུར་བ་ཅིག་གི་ད་འབད་བརྩོན་གནང་ཡག་གི། ཁ་ཕྱོགས་ལ་ཡང་འཛམ་བུ་གླིང་གི་ད་འགོ་ཁྲིད་ཚང་མ་ལོགས་ཀྱིས་འབད་བརྩོན་བྱེད་གི་ཡོད་རེད་ད་འདོད་བདེ་ལ་ཡང་སླེབས་མ་སླེབས་ཟེར་དེ་སྐུ་ངལ་ཆེ་རེད་གང་ལྟར་སྐྱབས་མགོན་རིན་པོ་ཆེ་གི་དགོངས་པ་འདི་དང་མ་ཧཱ་ཏྨ་གཱན་དཱི་གི་དགོངས་པ་འདི་གཉིས་ཀྱི་འདྲ་བོ་ཞེ་པོ་ཅིག་ཡོད་རེད་ད་འདི་ནང་ནས་ད་ལྟ་དེ་རང་ཐག་རང་གཅོད self rule ཟེར་ཅིག Swaraj ཟེར་ཅིག་མེས་པོ་དམ་པ Gandhi གིས་གསུངས་པ་འདི self rule ཟེར་དེ་དག་ད་ལྟ་སྐྱབས་མགོན་རིན་པོ་ཆེའི་དགོངས་པ་བོད་ལ་ཡང་རྩོད་བཞིན་པའི་གི་དབུ་མའི་ལམ་གྱི་དགོངས་པ་འདི་བོད་འདི་ཆོས་དང་རིག་གཞུང་སྐད་ཡིག་དང་འཛིན་སྐྱོང་གང་གི་ཆ་ནས་ཡང་ཨ་ནི་བོད་མི་རང་ཉིད་ཀྱིས་ཨ་ནི། འཛིན་སྐྱོང་བྱེད་ཀྱི་ཡིན་ད་ཕྱི་གི་ཨ་ནི་ཅིག་བཀོད་པ་རེད་ཕྱི་གི་ག་རེ་ཟེར་དགོས་རེད་ཕྱི་འབྲེལ་རེད་ད་ག་ནང་བཞིན་རྒྱལ་སྲུང་དང་དེ་འདྲས་ཀྱི་ལས་དོན་རེད་འཛུགས་སྐྲུན་དང་དེ་འདྲས་ཐོག་ནས་རྒྱ་ནག་གིས་ལས་ཀ་བྱས་པ་ཡིན་ན་འགྲིག་གི་རེད་ད་ཕར་ཚུར་ཕན་ཚུན་གཅིག་ཕན་གཅིག་གྲོགས་བཟོ་འདྲ་ཅིག་ད་ལྟ་དེང་སང་ཕྱིས་སུ་སྐྱབས་མགོན་རིན་པོ་ཆེས་བཀའ་སློབ་གནང་ལ་ཡ་རྒྱ་ནག་ལྟ་བུའི་གི་མི་འབོར་མི་འབོར་ཆེན་པོ་འདི་འདྲས་ཅིག་ལ་ཡ་ད་བོད་པའི་གི་ཐོག་ནས་ནང་པ་སངས་རྒྱས་པའི་གི་ལྟ་གྲུབ་ཞུ་བ་ཅིག་ད་རླབས་ཆེན་བྱུས་ཡས་འདི་པ་འདིའི་ཐོག་ནས་ཞབས་འདེགས་སྒྲུབ་ཐུབ་ཀྱི་རེད་ཟེར་བྱས་དགོངས་པ་འདི་འདྲས་ཡན་ཆད་ནི་ད་གང་ལྟར་དཀར་ནག་ཅིག་རྒྱ་ནག་ད་གཅིག་བྱེད་དུས་འདི་མི་ཕལ་པ་ཅིག་གི་བལྟས་དུས་ད་རྒྱ་མི་འདི་ད་ག་སུ་རེད་རྒྱ་ནག་གཞུང་འདི་དགྲ་བོ་འདྲ་བོ་ཅིག་ཡིན་ན་ཡང་ད་དགྲ་བོ་ལ་ཡ་སྙིང་རྗེ་བལྟས་ཅིག་ད་ཕར་བློ་བསྐྱེད་ཕུལ་གི་ཡིན་ཟེར་འདི་འདྲས་གི་ད་དུས་ཚིགས་ཅིག་ཆགས་བསྡད་ཀྱི་ཡོད་རེད་བསམ་གི་འདུག། ལགས་རེད་ད་ད་ལྟ་བཀྲ་ཤིས་ལགས་ཀྱིས་གསུངས་པ་ནང་བཞིན་རེད་ཅིག་མེས་པོ་དམ་པ་གྷན་དྷི་ཆ་མཚོན་པ་ཡིན་ན་ཅིག་དགུང་ལོ་བདུན་ཅུ་དོན་བརྒྱད་ལོ་ལ་དེ་འདྲས་སྐུ་འདས་གྲོངས་སུ་ཕྱིན་པ་རེད་ད་ཡིན་ནའི་མཧཱཏྨ་གྷན་དྷི་ཞུ་དུས་རྒྱ་གར་ཅིག་རང་བཙན་གྱི་ཕྱོགས་ལ་ཁ་འཐེན་མཁན་གྱི་དབུ་ཁྲིད་ཡང་གལ་ཆེན་པོ་ཅིག་ཆགས་ཡོད་པ་ད་ལྷག་པར་དུ་ཅིག་འཚེ་མེད་ཞི་བའི་གྱི་ལམ་གྱི་ཐོག་ནས་ཅིག་ལས་འགུལ་ཞི་བའི་ལས་འགུལ་ཁ་ཅིག་སྤེལ་བྱས་ཅིག་རྒྱ་གར་ལ་རང་བཙན་ཐོབ་ཡས་ཀྱི་ཆེད་དུ་ད། ད་ལྟ་འཛམ་བུ་གླིང་ནང་ལོགས་ལ་མཚན་སྙན་གྲགས་ཅན་གཅིག་ཆགས་བསྡད་ཀྱི་ཡོད་རེད། ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་གྱི་སྐབས་དེ་དུས་མཧཱཏྨ་གྷན་དྷི་གིས་ཅིག་ཞི་བའི་གྱི་ལས་འགུལ་མང་པོ་ཅིག་སྤེལ་ཡོད་རེད་དེ་འདིའི་ནང་ལོགས་ནས་ད་སྐད་གྲགས་ཆེ་རེད་ད་ག་ནང་བཞིན་ང་ཚོ་སློབ་གྲྭའི་སྐབས་སུ་ཡང་ཅིག་སྦྱངས་སློབ་དེབ་ནང་ལོགས་ལ་ཅིག་མེས་པོ་དམ་པ་གྷན་དྷི་གི་ད་འབྲེལ་བའི་གྱི་ལོ་རྒྱུས་ནང་ལོགས་ལ་ད Salt March ཕྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་ལོར་ལ་ཅིག་ད་ཨིན

བོད་མི་རིགས་ཀྱི་རྩ་དོན་རྩོད་ཡས་ཀྱི་ད་ཐབས་ལམ་ད་ལྟ་འཚེ་མེད་ཞི་བའི་ཀྱི་ཐབས་ལམ་འདི་མེས་པོ་དམ་པ་གྷན་དྷི་གི་ད་སྐབས་དེ་དུས་ཀྱི་ད་ལངས་ཕྱོགས་འདི་དང་ད་གཅིག་མཚུངས་ཡིན་པ་ཅིག་ཚང་མས་ཀྱི་གསུངས་བསྡད་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ཨ་ནི། མེས་པོ་དམ་པ་གྷན་དྷི་ད་ཅིག་འཛམ་བུ་གླིང་ནང་ལོགས་ལ་ཅིག་སྙན་གྲགས་ཆེན་པོ་ཡོད་པའི་ཀྱི་མཚོན་རྟགས་གཅིག་འདི་ད་ད་ལྟ་མི་འཛམ་བུ་གླིང་ནང་ལོགས་ལ་ད་མི་སྐད་གྲགས་ཆེན་པོ་སོ་སོའི་རང་བཞིན་གྱི་ལྟ་གྲུབ་རེད། བྱ་སྤྱོད་མང་པོ་ཅིག་དང་འབྲེལ་བྱས་སྐད་གྲགས་ཚ་བོ་ཆགས་ཡ་གི་ལམ་ཅིག་ཡོད་རེད་བ་ད་དེ་འདྲའི་གྷན་དྷི་ཅིག་ད་གྷན་དྷི་འདྲ་བོ་ཆ་མཚོན་པ་ཡིན་ན། ད་རྒྱ་གར་ལ་ཆ་མཚོན་པ་ཡིན་ན་མེས་པོ་དམ་པ་གྷན་དྷི་གི་སྐོར་ལ་ཅིག་གློག་བརྙན་རིགས་མང་པོ་ཞེ་པོ་ཅིག་བཟོས་ཡོང་འདུག་རང་བཞིན་གྱི་ད། མེས་པོ་དམ་པ་གྷན་དྷི་གི་ལྟ་གྲུབ་འདི་རྒྱ་གར་ནང་ལོགས་ཆ་མཚོན་པ་ན་རྒྱ་གར་ནང་ལོགས་འཚར་ལོངས་བྱེད་བཞིན་པའི་གི་ད་གཞོན་སྐྱེས་པས་རྒྱ་མི་རིགས་ཚོས་རྒྱ་གར་མི་རིགས་ཚོས་གི་མཁྱེན་དགོས་ཡག་གལ་ཆེན་པོ་ཆགས་ཀྱི་འདུག་ཞེས་དེ་འདྲའི་གི་རྐྱེན་པས་གི་གློག་བརྙན་མང་པོ་ཅིག་བཟོས་ཏེ་ཆགས་ཡོད་རེད་ད་ག་ནང་བཞིན་གློག་བརྙན་མང་པོ་ཡོད་པ་ནང་ལོགས་ནས་ད་ཅིག་སྐད་གྲགས་ཚ་བོ་གཅིག་འདི་ད་ད Lage Raho ལ་ནས་ད་སྐབས་དེ་དུས་མེས་པོ་དམ་པ་གྷན་དྷི་གི་ལྟ་གྲུབ་འདི་གློག་བརྙན་འདིའི་ནང་ལོགས་ལ་ད

ལྟ་གྲུབ་འདི་ད་ཅིག་སྤྱི་ཚོགས་ནང་ལོགས་ལ་ལག་བསྟར་བྱེད་ཡག་འདི་ཅིག་ལྟ་གྲུབ་གཅིག་པུ་ཙམ་མ་ཡིན་པར་སྤྱི་ཡོངས་ནས་ཅིག་སྤྱི་སོ་སོའི་སྤྱི་ཚོགས་འདི་ད་ཞི་བདེ་དང། ཅིག་རང་བཞིན་གྱི་མི་དམངས་ཕན་ཚུན་འཆམ་མཐུན་ཡོང་ཡས་ཀྱི་གཞི་རྩ་གཙོ་བོ་ཅིག་ལ་ངོས་འཛིན་བྱས་ཏེ་ཆགས་བསྡད་ཀྱི་འདུག་ཨ་ནི། དེ་རིང་གི་ལས་རིམ་འདི་ད་ག་མཇུག་སྒྲིལ་ཞུ་གི་ཡིན་ང་ཚོ་བདུན་ཕྲག་རྗེས་མར་སླར་ཡང་མཇལ་ཡོང། བློ་ལ་ཟས་ཨ་ནི་མ་བྱེད་པར་དུད་པོ་ཞུགས་དེ་རིང་གི་ལས་རིམ་འདིའི་ནང་ལ་ཡ་ཆ་ཤས་ཞུ་མཁན་གཅིག་ང་རེད་ཞུ་མ་འཇུག་ཡིན་ང་ཚོ་དུས་ཚོད་བཏོན་གནང་བར་ཐུགས་རྗེ་ཆེ། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།